ཀྱང་ཡོངས་སུ་གཏོང་བར་མཛད་པ་ཡིན་ཏེ། དེ་ཡང་སྔོན་འདས་པའི་དུས་ཡུན་རིང་པོ་ན་འཛམ་བུའི་གླིང་འདིར་རྒྱལ་པོ་ཆེན་པོ་ཁ་དོག་དམ་པ་ཞེས་བྱ་བ་ཞིག་བྱུང་སྟེ། རྒྱལ་པོ་ཁ་དོག་དམ་པ། རྒྱལ་པོ་དེ་ལ་རྒྱལ་ཕྲན། བརྒྱད་ཁྲི་བཞི་སྟོང། ལྗོངས་སྟོང་ཕྲག་དྲུག་ཅུ། ན་གྲོང་ཁྱེར་སྟོང་ཕྲག་བརྒྱད་ཅུ། བཙུན་མོ་སྟོང་ཕྲག་ཉི་ཤུ། བློན་པོ་ཆེན་པོ་སྟོང་ཕྲག་བཅུ། སྙེད་ཅིག་མངའ་ཞིང། རྒྱལ་པོ་དེའི་གཟི་བརྗིད་དང་མཐུ་ཡིས་རྒྱལ་ཁམས་སུ་འབྱོར་བ་དང། བདེ་བ་དང་ལོ་ལེགས་པ་སོགས་ཕུན་སུམ་ཚོགས་པའི་དཔལ་གྱིས། སྐྱེ་བོ་ཐམས་ཅད་དགའ་བར་བྱེད་པ་ཞིག་ཏུ་གྱུར་ཏོ། ད་རྒྱལ་པོ། ཁ་དོག་དམ་པ། དེ་དག་གི། རེད་བ་ད། སྟོབས་ཆེན་པོ་ཞིག་བྱུང་བ་རེད། དེའི་ཚེ་རྒྱལ་པོ་དེས་བདག་གིས་རིན་པོ་ཆེ་དང་ལོངས་སྤྱོད་ཀྱིས་འགྲོ་བ་ཐམས་ཅད་ལ་ཕན་བཏགས་ཀྱིས། དམ་པའི་ཆོས་ཀྱིས་ཕན་འདོགས་པར་མ་གྱུར་ཏེ། འདི་ནི་བདག་གི་སྐྱོན་དུ་གྱུར་གྱིས། དམ་པའི་ཆོས་གང་ན་མཆིས་པ་དེ་བཙལ་ཏེ་ཐམས་ཅད་གྲོལ་བར་བྱའོ་སྙམ་དུ་བཏགས། རྒྱལ་པོ་ཁ་དོག་དམ་པ་དེ་གིས་དགོངས་པར་ད་གང་བྱས་པའི་དཔལ་འབྱོར་གྱི་ཐོག་ནས་སེམས་ཅན་མང་པོ་ལ་ཕན་ཐོགས་བྱེད་ཀྱི་ཡོད་དེ། དམ་པའི་ཆོས་ཤེས་ནས་ཕན་ཐོགས་བྱས་པ་ཡོད་རེད་ཡོང་མ་སོང་འོ་དེ་མི་ཡོང་དེ་སོ་སོ་གི་སྐྱོན་རེད། ད་ཆོས་བཙལ་དགོས་འདུག་དགོངས་ནས་འཛམ་བུའི་གླིང་འདི་ན་སུ་ལ་དམ་པའི་ཆོས་ཡོད་པ་དེ་བདག་ལ་སྟོན་པར་གྱུར་ན་དེ་ཡི་ཡིད་དང་མི་འགལ་བ་ཅི་ལྟར་ཅི་འདོད་པ་སྦྱིན་ནོ་ཞེས་ཕྱོགས་ཐམས་ཅད་དུ་དྲིལ་བསྒྲགས་ཀྱང་སྟོན་ནུས་པ་མ་བྱུང་བས། ད་ཆོས་སྟོན་མཁན་སུ་ཡོད་ན་ང་ལ་བེད་ཆོས་སྟོན་རོགས་བྱེད་ཨ་ནི་དེ་གི་བི་ག་ཡིད་དང་མཐུན་པ་བེད་ངས་བྱེད་གི་ཡིན། གསུངས་པ་རེད་རྒྱལ་པོ་གིས་ད་ཆོས་སྟོན་མཁན་ཁྱོན་ནས་མ་རག་པ་ཡིན་ཙང་རྒྱལ་པོ་མྱ་ངན་གྱིས་གདུངས་ནས་བེད་སེམས་ཕམ་ནས་གདུང་བར་གྱུར་པ་ལ་དེ་ཉམས་སད་པའི་སླད་དུ་རྒྱལ་པོ་ཆེན་པོ་ངལ་བསོས་པོས་རང་གི་ལུས་འདི་གནོད་སྦྱིན་མདོག་ཤིན་ཏུ་སྔོ་བ། ད་རྒྱལ་པོ་ལ་བི་ཀའི་ད་ཚོད་ལྟ་ཡག་གི་ཆེད་དུ་དེ་ནས་རྒྱལ་པོ་ཆེན་པོ་ངལ་བསོས་པོ་རྣམ་སྲས་རེད་བ་ད་རྣམ་ཐོས་སྲས་རྒྱལ་ཆེན་བཞི་ནང་ནས་གཅིག་འོ་ད་དེ་ནས་གནོད་སྦྱིན་དུ་སྤྲུལ་ནས་གནོད་སྦྱིན་མདོག་ཤིན་ཏུ་སྔོ་བ་གནག་པ་མིག་ཁྲག་ལྟར་དམར་བ་མཆེ་བ་གྱེན་དུ་ཕྱུང་བ་སྐྲ་གྱེན་དུ་འགྲེངས་པ་ཁ་ནས་མེ་འབར་བ་ཞིག་ཏུ་སྤྲུལ་ནས་ཨ་ནི་རྒྱལ་པོའི་ཕོ་བྲང་གི་སྒོ་རུ་ཆས་ཏེ་དེ་སླེབས་ནས། སུ་ཞིག་ཆོས་ཐོས་པར་འདོད་པ་ང་ལས་ཉོན་ཅིག་ཅེས་སྨྲས་པས། རྒྱལ་པོ་དེ་ཤིན་ཏུ་དགའ་ནས་དེ་ལ་ཕྱག་བྱས་ཏེ་གནོད་སྦྱིན་དེ་ལ། སྟན་མཐོན་པོ་ལ་བཞག། རེད་བ་ད་ཆོས་ཉན་དགོས་ཀྱི་ཡོད་ཙང་རྒྱལ་པོ་མར་དམའ་ས་ལ་བཞུགས། རེད་བ་དེ་ནས་གནོད་སྦྱིན་བི་གི་སྲིན་པོ་འདྲ་བོ་དེ་བི་གི་སྟན་སྒང་ལ་ཡར་བཞག་མཐོན་པོ་དེ་མཐོན་པོ་ལ་བཞག་ནས་རྒྱལ་བློན་འཁོར་དང་བཅས་པ་ཆོས་ཉན་པའི་སླད་དུ་འཁོད་པ་ན། གནོད་སྦྱིན་དེས་རྒྱལ་པོ་ལ་སྨྲས་པ། རྒྱལ་པོ་ཆོས་ཐོས་པར་བྱ་བ་ནི་ཤིན་ཏུ་དཀའ་བས། ཆོས་ཉན་པར་འདོད་ན་ནི་འདི་ཙམ་གྱིས་ཆོག་པ་མ་ཡིན་ནོ། ད་ཁྱེད་རང་པའི་ཆོས་ཉན་ཡ་དེ་ཞེ་དྲག་དཀོན་པོ་རེད་དཀའ་ལས་ཁག་པོ་རེད། དངོས་གནས་ཀྱི་ཁྱེད་རང་ཆོས་འདོད་ཀྱི་ཡོད་ན་འདི་ཙམ་གྱིས་འགྲིག་གི་མ་རེད་ཟེར་ང་ལ་གུས་ཞབས་བི་གའི་ཁྲི་མཐོན་པོ་སྒང་ལ་ཡར་བཞག་ཁྱེད་རང་ཚོ་དམའ་སར་བསྡད་པ་འདི་ཙམ་གྱིས་འགྲིག་ཡ་ཡོད་མ་རེད། འདི་ཙམ་གྱིས་ཆོག་པ་མ་ཡིན་ནོ་ཞེས་སྨྲས་པ་དང་འོ་ན་རྒྱལ་པོས་དེ་ལ་ཐལ་མོ་སྦྱར་ཏེ། ཁྱོད་ཅི་དང་ཅི་འདོད་པ་དེ་ཐམས་ཅད་མི་འགལ་བར་སྦྱིན་ནོ་ཞེས་སྨྲས་སོ། དེ་ནས་གནོད་སྦྱིན་དེས་རྒྱལ་པོ་ཁྱོད་ཀྱི་བཙུན་མོ་དང་སྲས་གང་ཕངས་པ་དེ་ཁོ་བོར་ཟར་བཅུག་ན་དམ་པའི་ཆོས་སྦྱིན་ནོ། ད་ཁྱེད་རང་གི་བཙུན་མོ་མང་པོའི་ནང་ནས་སོ་སོ་རྩ་ཆེ་ཤོས་དང། འོ་ད་སྲས་པའི་རྩ་ཆེ་ཤོས་དེ་ཚོ་ང་ལ་ཟར་བཅུག་ན་ཨ་ནི་ངས་དམ་པའི་ཆོས་སྦྱིན་གྱི་ཡིན་བྱས་པ་དང་གནོད་སྦྱིན་དེས་ཆོས་སྦྱིན་ནོ་ཞེས་སྨྲས་པ་དང་རྒྱལ་པོ་དེས་བཙུན་མོའི་ནང་ན་གང་ཕངས་པ་དང་སྲས་ཀྱི་མཆོག་གནོད་སྦྱིན་ལ་ཕུལ་ཞིང་ཟེར། གནོད་སྦྱིན་གྱིས་ཀྱང་དེ་ནི་འཁོར་མང་པོའི་ནང་དུ་ཀུན་གྱིས་མཐོང་བཞིན་དུ་ཟོས་སོ་ཟེར་ད་བཙུན་མོ་དང་སྲས་དེ་ཚོ་བི་གའི་གནོད་སྦྱིན་དེ་གི་བཟས་པ་རེད། དེའི་ཚེ་བློན་འབངས་རྣམས་མྱ་ངན་དུ་གྱུར་ནས་ཆོ་ངེས་བཏབ་སྟེ། ད་ངུས་ནས་ཟིག་བར་ཆོ་ངེས་བཏབ་ཅིང་ས་ལ་འགྲེ་བཞིན་དུ་རྒྱལ་པོ་ཆེན་པོ་མི་རིགས་པའི་ལས་འདི་ལྟ་བུ་ཐོང་ཤིག་ཅེས་གསོལ་བ་བཏབ་ཀྱང་ཟེར་ད་བློན་པོ་དང་འབངས་མི་སེར་ཚང་མ་ལོག་གི་པའི་སྐད་བརྒྱབ་ནས་པའི་ངུས་ནས་པའི་རྒྱལ་པོ་ལ་པའི་དེ་འདྲས་མ་གནང་རོགས་བྱས་ཟེར་བ་ལ། རྒྱལ་པོ་དམ་པའི་ཆོས་འཚོལ་བའི་ཕྱིར་ཤིན་ཏུ་བརྟན་པས་ད་རྒྱལ་པོ་པའི་དངོས་གནས་ཀྱི་པའི་ཀའི་སེམས་གཏིང་ནས་པའི་ཀའི་ཆོས་རང་དོན་དུ་གཉེར་གི་ཡོད་རེད་བ་དང། དེ་ཡིན་ཙང་པའི་ཀའི་སེམས་པའི་བརྟན་པོ་ཡིན་ཙང་བརྟན་པས་བཟློག་མ་ནུས་སོ་དེའི་ཚེ་གནོད་སྦྱིན་གྱིས་ཚིགས་སུ་བཅད་པ། འདི་སྐད་ཅེས་སྨྲས་སོ། འདུས་བྱས་ཐམས་ཅད། འདུས་བྱས་ཐམས་ཅད་མི་རྟག་སྟེ། ཅི་ཙམ་སྐྱེ་བ་སྡུག་བསྔལ་བཅས། ལྔ་ཕུང་མཚན་མ་མེད་པས་སྟོང། བདག་དང་བདག་གི་བ་ཡང་མེད་ཅེས་པས། ད་མི་རྟག་སྡུག་བསྔལ་སྟོང་བདག་མེད་བཞི་དེ་རེད། གསུངས་འདུག། བདག་དང་བདག་གི་བ་ཡང་མེད་ཅེས་སྨྲས་པས། རྒྱལ་པོ་དགའ་མགུ་རངས་ཏེ། ད་ཤོ་ལོ་ཀ་གཅིག་ཆོས་གསུངས་པ་ཡིན་ད་རྒྱལ་པོ་མགུ་ཐག་ཆོད་ནས་དགའ་ཐག་ཆོད་ནས། བ་སྤུའི་ཉག་མ་ཙམ་གྱི་འགྱོད་པའི་སེམས་མ་སྐྱེས་སོ། དེ་ནས་ཡང་ངལ་བསོས་པོ་བདག་ཉིད་ཀྱི་ལུས་སུ་སླར་གྱུར་ནས། ཤིན་ཏུ་ལེགས་སོ། གནོད་སྦྱིན་དེ་རོ་དང་སྲས་དང། སྲས་དང་ཆུང་མ་ཟ་མཁན་གྱི་གནོད་སྦྱིན་དེ་སྤྲུལ་པ་རེད་བ་དང། ངལ་བསོས་པོའི་རྒྱལ་པོ་ངལ་བསོས་པོའི་སྤྲུལ་པ་རེད་བ་དང། ད་དེ་ཚོ་གང་ག་ཚར་སོང་ན་ཨ་ནི་སྤྲུལ་པ་དེ་ཕར་བཤིག་ནས་ཨ་ནི། ངལ་བསོ་པོ་ཁོ་རང་གི་གཟུགས་ཚུར་བསྟན་ནས་རྒྱལ་པོ་ལ་དཔེ་ཞེ་དྲག་ཡག་པོ་རེད་ཁྱེད་རང་གི་དེ། དེ་ནས་ངལ་བསོ་པོས་བདག་ཉིད་ཀྱི་ལུས་སུ་སླར་གྱུར་ནས་ཤིན་ཏུ་ལེགས་སོ་ངོ་མཚར་རྨད་དུ་རྨད་དོ་ཞེས་བསྟོད་ཅིང་བསྔགས་ཏེ་བཙུན་མོ་སྲས་ཀྱང་སྔོན་བཞིན་དུ་ཅུང་ཟད་ཀྱང་མ་ནོངས་པར་སླར་ཕུལ་ལོ། ད་ཟ་ཁ་བྱས་ནས་སྤྲུལ་བཞག་རེད་མ་གཏོགས་དངོས་གནས་ཟ་མེད་པ་རེད་དང་གནོད་སྦྱིན་དེ་གས་དེ་ཡིན་དུས་བཙུན་མོ་དང་སྲས་དེ་ཚོ་ཡང་ཇོ་རྒྱལ་པོ་ལ་ཕར་ཕུལ་བ་རེད། རྒྱལ་པོས་ཚིགས་བཅད་དེ་ཡི་གེ་བྲིས་ནས་ཟེར། བྲམ་ཟེ་དེ་གས་གནོད་སྦྱིན་དེ་གས་གསུངས་བཞག་ཡག་གི་ཚིག་ཤོ་ལོ་ཀ་ཞིག་འདུག་དེ་ཡི་གེ་ལ་བྲིས། ཡི་གེ་བྲིས་ནས་འཛམ་བུའི་གླིང་ཀུན་དུ་བསྒྲགས་ཏེ་ཟེར། གང་ག་ལ་པི་གའི་ཆོས་ཐོས་ཡག་གི་ཆེད་དུ་ཐམས་ཅད་ལ་ཀློག་ཏུ་བཅུག་གོ། ད་སྔོན་གྱི་པི་གའི་ཆོས་ཀྱི་རྒྱལ་པོ་ཚོས་ད་དེ་འདྲ་གནང་གི་ཡོད་རེད། ཀུ་ལེ་ཅང་ནི་པེ། ད་རྒྱལ་པོ་དཔལ་གྱི་སྡེའི་རྟོགས་བརྗོད་ནི། ད་ད་ལྟ་དེ་བཙུན་མོ་དང་སྲས་སྦྱིན་ཡག་གི་ཆོས་ཚིགས་བཅད་གཅིག་གི་ཆེད་དུ་བཙུན་མོ་དང་སྲས་སྦྱིན་པ་དང་ཡང་དེ་རེ་བ་དང་གི་དེ། ད་སྔོན་གྲོང་ཁྱེར། ཨ་རེན་ཏྲ་རེ་བ་ད། འདི་ནི་ཞེས་བྱ་བ་ཡོད་ནི། དཔལ་འབྱོར་ལྷ་ཡི་གྲོང་ཁྱེར་ལ་འགྲན་ཟླ་ཙམ་ཡོད་ཟེར། དེ་ན་རྒྱལ་པོ་དཔལ་གྱི་སྡེ་ཞེས་བྱ་བ་ཡོན་ཏན་ཐམས་ཅད་ཀྱིས་བརྒྱན་པ་སེམས་ཅན་ཐམས་ཅད་ལ་ཕན་པ་སྟེར་བ་སྦྱིན་པ་རབ་ཏུ་དགའ་བ་བློ་གྲོས་དང་སེམས་དྲང་བ་བསླུ་བ་མེད་པ་རྒྱལ་པོ་ཡོན་ཏན་དང་ལྡན་པས་སྐྱོན་དང་མི་བདེ་བའི་མིང་མི་གྲགས་པ་འཆི་མེད་ལྷ་ཡི་གྲོང་ཁྱེར་དང་མཉམ་པ་ཙམ་དུ་གྱུར་ཏོ། ལྷ་ཡི་གྲོང་ཁྱེར་དང་འདྲ་བ་བི་གའི་འོབས་དང་རེ།

ད་ལྷའི་དབང་པོ་བརྒྱ་བྱིན་ཡང་རྒྱལ་པོ་དེ་པི་གའི་སྙིང་སྟོབས་ག་འདྲ་ཡོད་མེད་བརྟན་པོ་ཡོད་མེད་བརྟག་དཔྱད་བྱེད་པའི་ཆེད་དུ་ཨ་ནི་མི་ཡུལ་ལ་མར་ཡོང་པ་རེད་བརྒྱ་བྱིན་འཁོར་ཁ་ཤས་ཅིག་ཁྲིད་ནས་དེའི་ཚེ་བློན་པོ་རྒྱལ་སྲིད་སྲུང་བའི་བླ་མ་ཞེས་བྱ་བ། འདི་ནི་རྒྱལ་པོའི་བློན་པོའི་གྲས་ལ། འདི་ནི་རྒྱལ་སྲིད་སྲུང་བའི་བླ་མ་ཞེས་བྱ་བ་དེའི་རྨི་ལམ་དུ་བྱུང་བ་རྒྱལ་པོ་ལ་ཞུས་པ། ཀྱེ་རྒྱལ་པོ་ཆེན་པོ་ཁྱེད་སྦྱིན་པ་ཕངས་མེད་དུ་གཏོང་བ་འདི་སྙན་གྲགས་ཧ་ཅང་ཆེ་བས། ལྷ་བརྒྱ་བྱིན་ཀྱང་ཕྲག་དོག་དང་བཅས་རྒྱལ་པོའི་སྐུ་ལུས་སློང་དུ་ཡོང་བ་གདའ། རྒྱལ་པོ་ཉིད་ཀྱང་ནོར་ཀུན་སྦྱིན་པར་གཏོང་བ་ལུགས་དང་མཐུན་མོད། རང་གི་སྲོག་དང་བུ་དང་ཆུང་མ་སོགས་གཏོང་སྙམ་པ་ཐུགས་ལ་འདུག་པས་འདི་ཧ་ཅང་ཐུབ་ཆོད་ཆེ། རྒྱལ་པོའི་སྐུ་ལུས་འདི་འགྲོ་བ་ཀུན་སྲུང་བའི་ནོར་བུ་ཡིན་པས་འདི་འཕྲོག་པ་ལ་དགའ་བར་མ་མཛད་ཅིག་ཞུས་པས་ད་དེ་ན་ནི་བློན་པོ་དཔེ་མཁས་པ་ཅིག་ཡོད་ས་རེད་པ་དེས་རྨི་ལམ་དང། དེ་ཡིན་དུས་སྒང་ལ་ལུང་བསྟན་བརྒྱབ་ནས་པདྨ་ཁྱེད་རང་གིས་དཔེ་སྦྱིན་པ་ཞེ་པོ་ཅིག་བཏང་གནང་ཡིན་དུས་སྒང་ལ་སྐད་གྲགས་ཞེ་པོ་བྱས་ནས་དཔེ་ལྷའི་དབང་པོ་བརྒྱ་བྱིན་ཡང་དཔེ་ཕྲག་དོག་ལངས་ནས་གང་ཚང་གཅིག་ལ་དཔེ་ཁྱེད་རང་གི་ལུས་པི་གའི་སློང་ག་ཡོང་ཡག་གི་དེ་འདུག་དེ་ཡིན་དུས་ཁྱེད་རང་གི་ཐུགས་འདོད་ལ་ཡང་དཔེ་ལུས་སྦྱིན་ན་ཡང་སྦྱིན་ཐུབ་ཡག་སྲས་དང་སྲས་མོ་དང་དེ་ཚོའི་སྦྱིན་ཡག་པི་གའི། ཐུང་དུས་འགྲོ་དེ་དེ་ཚོའི་ཞེ་དྲག་གི་བི་གའི་ལུགས་དང་མཐུན་པ་ག་ཚོད་མ་རེད། དེ་ཚོའི་བི་གའི་བསམ་མནོ་དེ་བས་ཧ་ཅང་གི་བི་གའི་ཆེ་དྲག་བ་རེད། ཐུབ་ཆོད་ཆེ་དྲག་བ་རེད། དེ་འདྲ་གནང་རྒྱུ་ཡོད་བ་མ་རེད། རྒྱལ་པོ་ཁྱེད་རང་གི་བི་གའི་སྐུ་ལུས་དེ་བི་གའི་འབངས་མི་སེར་ཚང་མ་ལོག་གའི་སྲོག་གི་རྟེན་འདྲ་བོ་ཅིག་རེད། བྱས་ཙང་དེ་ལ་སྐྱོན་བྱུང་ན་ཡག་པོ་མ་རེད་ཟེར་བློན་པོ་དེ་གི་ཞུས་ཡིན་པ་འདྲ། ཨ་ནི་རྒྱལ་པོའི་ཞལ་མཆུ་མཛེས་པའི་འཛུམ་དཀར་བསྟན་ནས།

དེ་གི་ངོ་ཟློག་ཡ་དེ་ད་སུས་ནུས་གི་རེད། མི་རོ་ད་མེད་ཟེར་ཡ་དེ་ངོ་ཟློག་པ་སུས་ནུས། ཅི་འདོད་སྟེར་བའི་སྦྱིན་པ་དགག་པའི་ཚིག་སྨྲ་བ་ནི་གསོན་ཀྱང་རོ་དང་འདྲ། ད་ངས་པའི་སྦྱིན་པ་ལ་རོ་ད་ག་རེ་གང་འདོད་འདོད་སྦྱིན་ཡ་དེ་ལ་དགག་བྱ་བྱེད་པ་ཡིན་ན་ད་ང་གསོན་པོ་ཡིན་ན་ང་མ་ཤི་ན་ཡང་རོ་དང་གཅིག་པ་རེད། ངས་བསམ་བློ་ད་བྱས་ཆོག་གི་མ་རེད་ཟེར་རོ་དང་རོ་དང་གཅིག་པ་རེད་གསུངས་ད། འཇམ་པོ་བྱས་ནས་བློན་པོ་ལ་བག་བཞད་མོ་ཤོར་ནས་འོ་འདུག་གསུངས་པ་རེད། གསོན་ནས་ཅི་བྱེད། གང་ལ་ཕན་པ་ཡོད་ན་བདག་གི་ལུས་ལ་གནོད་ཀྱང་དགའ། ཞེས་གསུངས་པས་རྒྱལ་པོ་བློ་བརྟན་པས་མི་གསན་པར་འདུག་སྙམ་བློན་པོ་ཡི་མུག་ནས་ཟེར་ད། འདུག་གོ། དེ་ནས་ནགས་ཁྲོད་ཞིག་ན་བྲམ་ཟེ་ཆོས་འཆད་པ་ལ་མཁས་པ་ཞིག་ཡོད་པས་ཟེར་ཤིང་ནགས་གསེང་ལ་དེ་ནས་རྒྱལ་པོ། ག་ཟེར་བྲམ་ཟེ་པས་ཆོས་འཆད་པ་ལ་མཁས་པ་ཞིག་ཡོད་པས་རྒྱལ་པོའི་བཙུན་མོ། རྒྱལ་བའི་འོད་ཅེས་ཤིན་ཏུ་མཛེས་ཤིང་ཡོན་ཏན་དང་ལྡན་པ་ཞིག་ཡོད་པ་དེ་བྲམ་ཟེ་དེས་མཐོང་ནས། ཆགས་བྲལ་ཡིན་ཀྱང་སྐྱེ་བ་སྔོན་གྱི་ལས་ཀྱི་བག་ཆགས་ལངས་ནས། ལོ་ཏཱ་བྲམ་ཟེ་དེས། སྔོན་གྱི་བག་ཆགས་ལངས་ནས་བཙུན་མོ་དེ་སྙིང་ལ་འདོད་དོ། ཤིང་ནགས་གསེང་ལ་བདེ་སྙིང་གི་ཆོས་བཤད་ཡ་ལ་མཁས་པ་གི་བྲམ་ཟེ་དེས་དངོས་གནས་བྱས་ན་བའི་ཆགས་པ་དང་བྲལ་ནས་ཡུན་རིང་པོ་ཕྱིན་པ་འདྲ་པོ་རེད་དེ་ཡིན་ནའང་སྔོན་གྱི་བག་ཆགས་ཀྱིས་ཨ་ནི་བཙུན་མོ་རྒྱལ་པོའི་བཙུན་མོ་ཤིན་ཏུ་མཛེས་པ་དེ་ལྟ་འདོད་ནས། དེ་ནས་བཙུན་མོ་དེ་སྙིང་ལ་འདོད་དོ། བྲམ་ཟེ་ལ་སློབ་མ་ཀློག་སློབ་པའི་བྲམ་ཟེའི་ཁྱེའུ་ཞིག་ཡོད་པས་ད་ཁོ་རང་གི་སློབ་མ་དགེ་ཕྲུག་ཅིག་དེའི་ཡོན་ཏན་མཐར་ཕྱིན་ཤེས་ནས། ཨ་ནི་སློབ་དཔོན་ལ་ཡོན་ཅི་འབུལ་བས། ཡོན་ཅི་མཉེས་འབུལ་བས་ཐུགས་ལ་གང་མཁོ་བ་གསུངས་ཤིག་ཞུས་པས། དེ་ཁོ་རང་གི་སློབ་མ་དེ་ལ་བས་ཡོན་ཏན་གང་ག་བསླབས། སློབ་མ་དེས་ཡོན་ཏན་གང་ག་བི་གའི་མཐར་ཕྱིན་ནས་མཇུག་གི་གཏང་རག་འདྲ་བོ་ལ་ད། སློབ་དཔོན་བི་གའི་བླ་མ་བས་ཐུགས་ག་རེ་མཉེས་པ་ཡིན་ན་བས་ངས་བསྒྲུབ་གི་ཡིན་ཞུས་པའི་སྒང་ལ། ང་ལ་ནགས་གསེབ་ཏུ་ནོར་གྱི་དགོས་པ་མེད། ཨ་ནི་རྒྱལ་པོ་དཔལ་སྡེའི། བཙུན་མོ། རྒྱལ་བའི་འོད་བྱ་བ་ཁྱོད་ཀྱིས་བསླངས་ནས་ང་ལ་འབུལ་ནུས་ན་ཡོན་དུ་འགྱུར་རོ་གསུངས་པ། སློབ་མའི་བསམ་པ་ལ། འདི་དེ་ནས་མ་བསླངས་ན་ནི་སློབ་དཔོན་མི་མཉེས། བཙུན་མོ་དེ་བསླངས་ན་ནི་བསླངས་ན་རྒྱལ་པོའི་ཆད་པ་ཕོག་གམ་ཅི་དྲག་སྙམ་ནས་ད་དེ་སློབ་མ་དེ་དཀའ་ངལ་ཞེ་པོ་ཅིག་བྱུང་བ་རེད། བླ་མས་བི་གའི་གསུངས་པ་ནང་ལྟར་ཅིག་བཙུན་མོ་སློང་གར་མ་འགྲོ་ན་ནི་བླ་མ་ཐུགས་མཉེས་ཀྱི་མ་རེད་བླ་མ་ཐུགས་མ་མཉེས་ན་ནི་གང་མིན་ཚད་ཡོང་གི་རེད་དྲིན་ལན་ལོག་པ་འདྲ་བ་ཆགས་འགྲོ་གི་རེད། ད་རྒྱལ་པོའི་ས་ནས་བཙུན་མོ་བསླངས་ན་ནི་རྒྱལ་པོས་ནི་རྒྱལ་པོས་པའི་བཀའ་བཙན་པོ་བྱས་ནས་ག་རེ་བྱེད་ཡོང་བསམ་ནས་བསླངས་ན་རྒྱལ་པོའི་ཆད་པ་ཕོག་གམ་ཅི་དྲག་སྙམ། རྒྱལ་པོའི་ཕོ་བྲང་དུ་ཕྱིན་ནས་ད་གར་གང་བྱེད་པའི་བླ་མའི་བཀའ་ལ་བརྩིས་ནས་རྒྱལ་པོའི་ཕོ་བྲང་དུ་བཙུན་མོ་སློང་ག་ཕྱིན་སློབ་མ་དེ་ཨ་ནི་སློང་བ་པོ་མཐོང་བས་རྒྱལ་པོ་དགའ་ནས་རྒྱལ་པོ་ནི་ད་སློང་མཁན་མི་རག་དེ་དེ་བ་རོག་ད་དགའ་ནས་བས། དེ་ཡིན་དུས་དགའ་ནས་ཅི་འདོད་དྲིས་པས་སྨྲ་མ་ནུས་པར་གདོང་ས་ལ་ཕབ་ནས་འདུག་གོ་ཟ།

རྒྱལ་པོ་ལ་བའི་བཙུན་མོ་དེ་ཡིན་ན་ཡང་རྒྱལ་པོ་ཡང་བཙུན་མོ་ཤིན་ཏུ་མཛའ་བས་འབྲལ་མི་ཕོད་ལ། མི་ཕོད་ལ་མ་བྱིན་ན་བྲམ་ཟེའི་འདོད་པ་མི་རྫོགས་ཅི་དྲག་ཏུ་གྱུར་ནས་རྒྱལ་པོ་ལ་བའི་སྐུ་ངལ་ཞེ་པོ་ཅིག་བྱུང། ཕྱོགས་གཅིག་ནས་བའི་སྦྱིན་པ་བཏང་བ་ལ་བའི་ཕངས་སེམས་འདྲ་པོ་རྒྱུན་ནས་མེད་པ། ཕྱོགས་གཅིག་ནས་བཙུན་མོ་དང་བའི་ཞེ་དྲག་གི་བའི་མཛའ་བོ་ཡིན་ཙང་ཨ་ནེ། ཤིན་ཏུ་དཀའ་ངལ་བྱུང་ནས་ཅི་དྲག་གྱུར་ཀྱང་ད་སྦྱིན་པའི་དམ་བཅའ་བརྟན་པོས་བཙུན་མོ་བོས་ཏེ་ད་བཙུན་མོ་ཤོག། གཏམ་ལེགས་པར་བཤད་ནས། རེད་བ་ད་རྒྱལ་པོ་གི་བུ་གའི་ཨང་འདུག་སེ་འདུག་སེ་རེད་ཟེར་ཨཱ་བུ་གའི་སློང་ག་འདུག་སེ་སླེབས་བཞག་དེ་ཡིན་དུས་ངས་སྦྱིན་པ་བཏང་གི་ཡིན། བཤད་ནས་སྦྱིན་ནོ་ཟ། ད་རྒྱལ་པོའི་བཙུན་མོ་བས་ཤིན་ཏུ་ཕངས་པ་དེ་ཨོ་ད་དེ་གི་ཁྲིད་ནས། སློབ་མ་དེ་གི་ཁྲིད་ནས་ཨ་ན་ཤིང་ནགས་གསེང་ལ་དེ་ནས་ཁོ་རང་གི་བུ་གའི་བླ་མ་བྲམ་ཟེ་དེ་ལ་ཕུལ་བ་ཡིན་པ་འདྲ། བཙུན་མོ་ནི་རི་དྭགས་ཞགས་པས་ཟིན་པ་ལྟར་དངངས་སྐྲག་དང་བཅས་ད་སྐྲག་གི་རེད་བ་ད་རྒྱལ་པོའི་ཕོ་བྲང་ནས་བུ་གའི། ཁ་བྲལ་ནས་བེ་ད་ཤིང་ནགས་གསེང་ལ་འགྲོ་དགོས་ཡིན་ཙང། རི་དྭགས་ཞགས་པས་ཟིན་པ་ལྟར་དངངས་སྐྲག་དང་བཅས་མིག་རིག་རིག་བྲམ་ཟེ་ལ་བལྟས་པས་ཟ། རྒྱལ་པོ་ཡང་བཙུན་མོ་སེམས་ལ་འཕྲེང་བས་འདོད་པ་ཀུན་ལ་ཞེན་པ་མེད་པར་གྱུར་ཏོ། རྒྱལ་པོས་བེ་བཙུན་མོ་སྦྱིན་པ་བཏང་བཏང་རེ་དེ་ཡིན་ནའི་བེ་ཡིད་འདྲ་པོ་འཕྲེངས་ནས། སྐྱེ་བོ་ཀུན་ཀྱང་འདི་འདྲའི་ལས་ལ་གཞན་ཐམས་ཅད་བུད་མེད་ཀྱི་ཕྱིར་དུ་ལ་ལ་ཚུལ་ཁྲིམས་གཏོང། དངོས་གནས་བྱས་ན་སྐྱེ་བོ་ཕལ་པ་བེ་འཇིག་རྟེན་པ་ཚོས་བེ། བུད་མེད་ཀྱི་དོན་དག་ལ་བུད་མེད་མི་ཐོབ་ཡག་གི་དོན་དག་ལ་ཚུལ་ཁྲིམས་གཏོང་སྡོམ་པ་ཤོར། ཡང་ཁ་ཤས་ནི་བི་གའི་ནོར་ལོངས་སྤྱོད་བི་གའི་བཏང། ཁ་ཤས་ཀྱི་ནི་དཀའ་ཐུབ་གཏོང། ཁ་ཤས་ཀྱི་ནི་ཆོས་གཏོང། ལ་ལ་ནི་ངོ་ཚ་གཏོང། ལ་ལ་ལུས་གཏོང་བ། རྒྱལ་པོ་འདིས་ངོ་མཚར་ཅན་གྱི་བཙུན་མོ་དེ་ལྟ་བུ་སྟེར་ཕོད་པ་ཟེར་ཞིང་ལ།

དེ་ནས་བྲམ་ཟེ་སློབ་མས་བཙུན་མོ་ཁྲིད་ཡོང་བ་སློབ་དཔོན་གྱིས་མཐོང་སྟེ་ཤིན་ཏུ་ངོ་ཚ་བས། ཐག་རིང་པོ་ནས་ཁོ་རང་སློབ་མ་གིས་བཙུན་མོ་དེ་ཁྲིད་ཡོང་ནས་ཤིང་ནགས་གསེང་ལ་ཡར་ཁྲིད་ཡོང་དུས། སློབ་དཔོན་དེ་ཞེ་དྲག་གིས་ཤིན་ཏུ་ངོ་ཚ་ནས་ངོ་ཚ་བས་འགྱོད་པ་སྐྱེས་ནས་དཔེ་བསགས་སོ། བཙུན་མོ། དེ་བི་རྒྱལ་པོའི་བཙུན་མོ་འདི་པའི་འདི་འདྲ་གི་བི་གའི་ད་དཀའ་ངལ་སྤྲད་ནས་བི་གའི་ཤིང་ནགས་གསེང་ལ་ཚུར་ཁྲིད་བཅུག་ཡ་དེ། འགྱོད་པར་གྱུར་ཏེ་བཙུན་མོ་ལ་སྨྲས་པ། ཀྱེ་སྐྱེ་དགུ་ཀུན་གྱི་མ་ལྟ་བུའི་ཁྱེད་ལ་འོ་བརྒྱལ་བ་འདི་བདག་གིས་མི་རིགས་པ་བགྱིས་སོ། འདོད་པའི་དབང་གིས་ཚུལ་ཁྲིམས་དང་ངོ་ཚ་བྲལ་བ་གཏམ་ངན་དང་གཡང་སར་མཆོངས་པའི་ལས་འདི་ཤིན་ཏུ་ནོངས་ན་ད་ནི་ཁྱེད་རང་སྐྱོ་བ་མ་མཛད་ཅིག། ད་ལྟ་མྱུར་དུ་བདག་གིས་ཁྲིད་དེ་རྒྱལ་པོ་ལ་འབུལ་དུ་འགྲོའོ་ཟེར་བས། ད་བྲམ་ཟེ་སློབ་དཔོན་དེ་ཡང་དངོས་གནས་བྱས་ན་ཆགས་པ་དང་བྲལ་ཏེ་ཡོད་རེད་བ་ད་བག་ཆགས་བརྟས་ཟེར་གྱིས། དེ་འདྲ་ཞིག་བྱུང་བ་རེད། བྱུང་བ་ཡིན་ན་ཡང་དེ་ནས་བཙུན་མོ་ཁྲིད་ཡོང་དུས་བཙུན་མོ་ལ་བི་གས་ད་ཁྱེད་རང་བི་ག་འོ་བརྒྱལ་བ་བྱུང་བ་ནི་བི་གའང་མི་འཚལ་དེ་རེད་མ་སོང། ད་ཁྱེད་རང་བི་གས་ཐུགས་ཕམ་གནང་མི་དགོས་ངས་ཁྲིད་ནས་རྒྱལ་པོ་ལ་ཕར་ཡང་བསྐྱར་ཕུལ་གྱི་ཡིན། སློབ་དཔོན་བྲམ་ཟེ་དེ་གིས། འོ་ད་ཁྲིད་དེ་རྒྱལ་པོ་ལ་དེ་ནས་རྒྱལ་པོ་ལ་འབུལ་དུ་འགྲོའོ་ཟེར་བས་བཙུན་མོ་ནི་ཤི་བའི་རོ་ལ་སྲོག་རྙེད་པ་ལྟ་བུ་ད་བཙུན་མོ་དགའ་གི་རེད་བ་ད་ཤིང་ནགས་གསེབ་ན་བསྡད་མི་དགོས་པར་ལམ་སང་རྒྱལ་པོའི་ཕོ་བྲང་ལ་ཕར་འགྲོ་ཡ་ཡོད་པ་ཆགས་ཡིན་དུས་ཤི་བའི་རོ་ལ་སྲོག་རྙེད་པ་ལྟར་དགའ་བར་གྱུར་ཏོ། དེའི་སྐབས་སུ་བརྒྱ་བྱིན་གྱིས་ཀྱང་ད་དེའི་ཁ་ཐུག་ལ་ཡང་བརྒྱ་བྱིན་གྱིས་སྤྲུལ་པ་བྱས་ནས་བྲམ་ཟེ་རོ་སྨད་ཆད་པ་ད་བྲམ་ཟེ་ཞིག། ཨ་ནི། མེད་པའི་མེད་པ་ཆགས་ནས་སྨད་ཆད་བསྡད་པ་ཅིག། རེད་བ་ད། ད་སྨད་པའི་རོ་སྨད་པའི་ལྟེ་བ་མན་ཆད་ཆད་བསྡད་པ། དེ་ནས། རྒྱུ་མ་མར་ཐོན་བསྡད་པ། ཨ་ནི། ཁྲག་འཛག་པ། དེ་ནས། ཤ་ཡི་དྲི་ལ། བྱ་དང་གཅན་གཟན། ཤ་ཟ་རྣམས་རྗེས་སུ་རྒྱུག་པ། ཟས་ནོར་མེད་པ་ཉམ་ང་བ་དེ་ལྟ་བུ་ཞིག་སྐྱེ་བོ་བཞིས་ཁྱོགས་ཀྱི་ཁྲི་ལ་ཁུར་ནས་བྱུང་བ། ད་བརྒྱ་བྱིན་གྱིས་སྤྲུལ་པ་རེད།

ཁྲི་ལ་ཁུར་ནས་བྱུང་བ་གྲོང་ཁྱེར་གྱི་མི་རྣམས་ཀྱིས་མཐོང་བས་འདར་ཞིང་སྐད་མི་ཐོན། མིག་བཙུམས་པས་ཞེ་ཐག་ཆོད་ནས། ལྟ་མི་བཟོད་པ་འདུག། དེ་ནས་མི་བཟོད་པ་འདུག། དེ་ནས་གོ། ཡ་ང་བ་དེ་ལྟ་བུའི་ཤི་མ་ཐུབ་པར་འདུག་པ་ལ། ལྟ་མི་བཟོད་པར་འདུག་གོ། ཡ་ང་བ་དེ་ལྟ་བུའི་ཤི་མ་ཐུབ་པར་འདུག་པ་ལ་རྒྱལ་པོས་ཅི་འདོད་དྲིས་པས། ད་རྒྱལ་པོ་གི་སེང་རྒྱལ་པོ་དེ་ཕེབས། ཨ་ནི་བྲམ་ཟེ་རོ་སྨད་ཆད་བསྡད་ཡ་དེ་ལ་ད་ཁྱེད་རང་ག་རེ་དགོས་གསུངས་རེད། བྲམ་ཟེ་དེ་སྐད་མི་ཐོན་པ་ལྟར་ལྡབ་ལྡིབ་ཀྱི་ཚིག་གིས་སྨྲས་པ། རེད་བ་ད། གོ་ལ་མ་གོ་ལ་རེ་བྱས་ནས། ཨ་ནི་བདག་གི་ལུས་སྨད་འདི་ནགས་གསེབ་ཏུ་སྟག་གིས་ཟོས་པས་ཟེར་ད། ངེད་ཀྱི་རོ་སྨད་དེ་ནགས་གསེབ་ལ་བས་སྟག་གིས་ཟོས་སོང། འདི་ལྟ་བུར་གྱུར། འདི་ལ་ཅིས་ཕན་ཞེས་པས་ནམ་མཁའི་ལྷ་ཞིག་གིས་རང་གི་ལུས་ལ་ཕངས་པ་མེད་པའི་མི་ཞིག་གི་ལུས་སྨད་བརྗེས་ནས་མཐུད་ན། ཁྱོད་སྲོག་འཚོའོ་ཟེར་བ་བྱུང་ཡང་རང་གི་བདེ་བ་བཏང་ནས་གཞན་དོན་སྒྲུབ་པ་སུ་ཡང་མི་འདུག་ན། འཇིག་རྟེན་འདི་ན་རྒྱལ་པོ་ཁྱོད་གཅིག་པུ་སྔོན་གྱི་བསོད་ནམས་ལས་འཁྲུངས་པ། དབུལ་ཕོངས་ཉམ་ཐག་གི་དཔུང་གཉེན་ལུས་སྲོག་གཏོང་ནུས་པ་ཁྱེད་ཀྱི་བསོད་ནམས་ཀྱི་རྔ་ལ་སྦྱིན་པའི་དབྱུག་གུས་བརྡུངས་པས་སྙན་པའི་རྔ་སྒྲ་དང་ཧ་རི་ཙན་དན་ལ་ལྷོ་ཕྱོགས་ཀྱི་རླུང་ཕོག་པ་བཞིན་གྲགས་པ་ཀུན་ཏུ་ཁྱབ་འདུག་པས་སྐྱབས་སུ་ཡོང་བ་ལགས། ཁྱོད་ཀྱི་ཞལ་རས་ཉ་གང་གི་ཟླ་བ་ལས་འཁྲུངས་པའི་ཚིག་གི་བདུད་རྩིའི་ཆར་རྒྱུན་ཟླ་འོད་དང་བསྲེས་པ་འདིས་ཉོན་མོངས་པ་བདག་གི་ཚ་གདུང་བསྐྱབ་ཏུ་གསོལ་ཞུས་པས། འོ་ད་རྒྱལ་པོ་དེ་ལ་ཞུས་ནས་གངས་ཅན་ནག་པའི་ཤིང་ནགས་ཟིན་ནས་སྟག་གིས་ཟོས་སོང། ད་དེ་ནས་པའི་གསོལ་བ་བཏབ་ནས་ནམ་མཁའ་ནས་པའི་གེ་ལྷ་གིས་དེ་ནས་འདི་པའི་སྦྱིན་པ་ཕངས་མེད་བཏང་ཐུབ་མཁན་གཅིག་གི་ཁོག་སྨད་ཅིག་བཅད་ནས་ཡར་མཐུད་པ་ཡིན་ན་ཨ་ནི་ཁྱེད་རང་སྲོག་འཚོ་གི་རེད་ཟེར་ཅེས་ནམ་མཁའ་ནས་དེ་འདྲའི་ཅིག་སྐད་ཆ་གོ་སོང་དེ་ད་སོ་སོ་ལུས་བཏང་གི་མི་ལ་དོན་དག་བྱེད་མཁན་སུ་ཡང་མི་འདུག་ཡིན་ན་ཡང་རྒྱལ་པོ་ཁྱེད་རང་པའི་སྙན་པའི་སྤུས་ཀའི་གྲགས་པ་འདྲ་བོ་གྲགས་ནས་སྦྱིན་པ་པའི་ཕངས་པ་མེད་པར་བཏང་གི་ཡོད་རེད་ཟེར་དེའི་རེ་བ་བྱེད་ནས་བསྡད་ཡོང་བ་ཡིན་སྐྱབས་འཇུག་གནང་རོགས་གནང་ཟེར་ཕྱིར་ད་བྲམ་ཟེ་དེས་སྡུག་བསྔལ་མ་བཟོད་པར་རྒྱལ་པོས་ཁྱོད་སྡུག་བསྔལ་མ་བཟོད་པར་ད་སྡུག་བསྔལ་ཞེ་པོ་ཅིག་མྱངས་ཀྱི་ཡོད་མདོག་མདོག་བྱེད་ནས་ད་ཀྱེ་གང་ལྟར་རྒྱལ་པོས་ཁྱོད་སྡུག་བསྔལ་མ་བྱེད་དབུགས་དབྱུང་བར་མཛོད་ཅིག་བདག་གི་ལུས་ཕྱེད་ཐེ་ཚོམ་མེད་པར་སྟེར་རོ་གསུངས་ད་ཁྱེད་རང་མྱ་ངན་མ་བྱེད་ད་ངའི་ལུས་ཕྱེད་ཀ་དེ་ཐེ་ཚོམ་ཁྱོན་ནས་མེད་ངས་སྤྲད་དགོས། བདག་གི་ལུས་ཕྱེད་ཐེ་ཚོམ་མེད་པར་སྟེར་རོ་གསུངས་པས་ས་བློན་པོ་བློ་གྲོས་ཆེན་པོའི་ལུས་ངག་འདར་བཞིན་པ་ད་ཁྲིད་ལ་ཀླུ་བློན་པོ་ཡོད་རེད་པ་རྒྱལ་པོས་དེ་ཚོའི་བེ་གི་ཞེད་ནས་བེ་ག་འདར་ནས་ད་རྒྱལ་པོའི་བེ་ལུས་འདི་སྦྱིན་པ་བཏང་གི་རེད་བསམ་ནས་རྒྱལ་པོ་བབ་ཅོལ་ཐོ་ཅོ་ཧ་ཅང་གོམས་པ་མ་ཡིན་ནམ་དེ་ཚོས་ཞུ་དགོས་བྱུང་བ་རེད་ད་ད་དེ་འདྲའི་གི་བེ་གས་རྒྱལ་པོ་གི་ལུས་འདི་བཅད་ནས་སྦྱིན་ཡ་དེ་ཞེ་དྲག་གི་དེ་ནས་བབ་ཅོལ་འདྲ་བོ་ཅིག། ཧ་ཅང་གི་པའི་སྤྱོད་པ་པའི་ཐོ་ཅོ་འདྲ་པོ་གང་བྱུང་མང་བྱུང་འདྲ་པོ་ཚ་དྲག་མ་རེད་པས། རྒྱལ་པོ་གི་གནང་སྟངས་དེ་གང་བྱུང་མང་བྱུང་ཚ་དྲག་མ་རེད་པས་ཞུ་དགོས་བྱུང་བ་རེད། རྒྱལ་པོ་བབ་ཅོལ་ཐོ་ཅོ་ཧ་ཅང་གོམས་པ་མ་ཡིན་ནམ། སྐྱེ་དགུ་ཀུན་ལ་ཕན་པའི་རྒྱལ་པོ་ཁྱེད་ལྟ་བུ་ཡིད་བཞིན་ནོར་བུ་བཅག་ནས་མཆིང་བུ་དུམ་བུ་བརྫི་བ་ལྟར། ནོར་བུ་བཅག་ནས་རོ་ད། ཨ་ནི། སྐྱེ་འགྲོ་ཐམས་ཅད་ཐུགས་རྗེས་བློས་བཏང་ནས་སྲིན་པོ་ལུས་ཕྱེད། སྲིན་པོ་ལུས་ཕྱེད་བྲམ་ཟེར་བརྫུས་པའི་སྡུག་བསྔལ་གདོན་ངན་འདིས། རྒྱལ་པོའི་ཐུགས་བསྒྱུར་བར་མ་མཛད་ཅེས་འབངས་ཐམས་ཅད་ཀྱིས་གསོལ་བ་བཏབ། ད་བློན་པོ་གིས་གཙོས་པའི་འབངས་མི་གང་གཱ་གིས་གསོལ་བ་བཏབ་ནས། ཡིན་ན་ཡང་རྒྱལ་པོས་མ་གསན་པར་བློན་འབངས་ལ་བཀའ་སྩལ་བ། བདག་གིས་བྱང་ཆུབ་ཀྱི་སེམས་བསྒོམས་པས་སྐྱེ་བ་སྔ་མ་དྲན་ས། སྔོན་དུའང་ལུས་སྦྱིན་པས་ད་ལྟ་ལུས་ནད་མེད་དུ་གྱུར་པ་ཡིན། སྟག་མོ་ལ་ལྟོགས་པས་བུ་ཟ་བར་བརྩམས་པ་ལ་འགྱོད་པ་མེད་པར་ལུས་སྦྱིན་པ་དྲན། ད་སྟག་མོ་ལུས་སྦྱིན་དེ་སྔོན་དུ་གནང་ས་དོ་བ་དེ། འོན་ཏེ། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་སྐྱེ་སྔ་མ་ཅིག་རེད་པ་ད་རྒྱལ་པོ་དེ། དེའི་སྔ་མ་སྔ་མ་ལ་སྟག་མོ་ལུས་སྦྱིན་དེ་ཡིན་པ་དང་སྟག་མོ་ལ་ལྟོགས་པས་བུ་ཟ་བར་བརྩམས་པ། ལ་འགྱོད་པ་མེད་པར་ལུས་སྦྱིན་པ་ཡང་དྲན་གྱི་འདུག། ཤི་བིར་སྐྱེས་ཚེ་ཡང་ལོང་བ་ཞིག་ལ་མིག་གཉིས་སྦྱིན་པ་ཡང་དྲན་གྱི་འདུག་ཁྲ་ཁྲ་ཡིས་དེད་པའི་ཕུག་རོན་རང་གི་ལུས་ཀྱི་ཤས་བསྲུངས། རྒྱལ་པོ་ཟླ་འོད་དུ་གྱུར་ཚེ་དྲག་པོའི་མིག་ལ། མགོ་བོ་སྦྱིན་པ་དང། བུ་དང་སྐུ་སྦྱིན་པ། བུ་དང་ཆུང་མ་སོགས་ཀྱང་སྦྱིན། ད་ལན་ཀྱང་ལུས་ཀྱི་སྦྱིན་པ་ལ་བར་ཆད་བྱེད་དུ་མི་རུང་བས་མ་བཞེས་ཅིག་ཅེས་གསུངས་པས་འཁོར་འབངས་ཀུན། ཤི་མ་གསོན་ལྟ་བུར་གྱུར། བྱ་རྒྱུར་ལུས་སོ། ད་འབངས་མི་སེར་ཟེར་འཁོར་ཚང་མ་ལོ་བི་ཀའི་ད་བི་ཀའི། དྲན་པ་འདྲ་བོ་ཕར་འཐོར་ནས། ཤི་མ་གསོན་འདྲ་བར་ཆགས། བསམ་རྒྱུ་དྲན་རྒྱུ་མེད་པར་ཆགས་ནས།

ས་རྣམས་གཡོ་ཞིང་དེ་ནས་སྐར་མདའ་འཁྲུགས་པ། སྐར་མ། རྒྱུ་སྐར་རྣམས་སྒྲ་སྒྲོག་ཅིང་མཆི་མ་འདོན། ད་རྒྱུ་སྐར་དེ་འདུག་པའི་མཆི་མ་འདོན་པ་འདྲ་བོ་དང་མྱ་ངན་གྱི་དེའི་རྣམ་པ་འདྲ་བོ་དེ་རེད། སྒྲ་སྒྲོག་ཅིང་མཆི་མ་འདོན། ཉི་མ་རྡུལ་གྱིས་སྒྲིབ་པ་བཞིན་དུ་གྱུར། མི་ཐམས་ཅད་ངུ་ཞིང་བརྒྱལ་ལོ། རྒྱལ་པོ་མཉེས་ནས་ལུས་དུམ་བུ། དེ་ནས་གཉིས་སུ་བཅད་ཀྱང་དགའ་ཞིང་འཛུམ་པ་དང་བཅས། ད་ཐུགས་གཏིང་ནས་དཔེ་སྦྱིན་པ་དེ་ཕངས་པ་མེད་པར་བཀའི་བཏང་གནང་ཡིན་དུས་གང་ལ་བརྩེ་བས་རབ་ཏུ་ཀུན་ནས་བསླངས་ནས་ཡིན་དུས་གང་ལ་བཀའི་དགའ་ཞིང་འཛུམ་པ་དང་བཅས་རང་གི་སྨད་དང་བྲམ་ཟེའི་སྟོད་སྦྱོར་དུ་བཅུག་པས་ལེགས་པར་སོས་ནས་བྲམ་ཟེ་བདེ་བར་ལངས་ཏེ་རྒྱལ་པོ་ལ་བསྟོད་དོ། ད་དེར་བརྒྱ་བྱིན་གྱིས་རྒྱལ་པོའི་ཡིད་ལ་འགྱོད་པ་མེད་པའི་ངོ་མཚར་སྐྱེས་ཏེ། ནམ་མཁའ་ནས་མེ་ཏོག་དཀར་པོ་ཆར་དཀར་པོའི་ཆར་བབས། ས་གཞི་དགའ་ཞིང་རྒོད་པའི་ཚུལ་གྱིས་གྱེན་དུ་བསྐྱོད་པ་ལྟར་མཛེས་ཤིང་ཀུན་ངོ་མཚར་དུ་གྱུར་ནས་དགའ་ཞིང་གུས་པའི་སྐབས་དེར་བྲམ་ཟེ་སློབ་དཔོན་གྱིས། ཨོ་ད་དེའི་ཁ་ཐུག་དེ་ཡིན་པ་རེད་སྔར་སྦྱིན་པའི་བཙུན་མོ་དེ་ཁྲིད་ནས། ད་སློབ་དཔོན་གྱིས་དེ་ནས་བི་ནས་བཙུན་མོ་དེ་ཤིང་ནགས་གསེང་ལ་བསླེབས་ཡོང་དུས་ཕར་རྒྱལ་པོ་ལ། ཕུལ་གར་ངས་ཕར་ཁྲིད་འགྲོ་གོ་ཟེ་བཙུན་མོ་ལ་ལབ་སོང། བབ། ས་གཞི་དགའ་ཞིང་རྒོད་པའི་ཚུལ་གྱིས་གྱེན་དུ་བསྐྱོད་པ་ལྟར་མཛེས་ཤིང་ཀུན་ངོ་མཚར་དུ་གྱུར་ནས་དགའ་ཞིང་གུས་པའི་སྐབས་དེར་བྲམ་ཟེ་སློབ་དཔོན་གྱིས། ཨོ་ད་དེའི་ཁ་ཐུག་དེ་ཡིན་པ་རེད་སྔར་སྦྱིན་པའི་བཙུན་མོ་དེ་ཁྲིད་ནས། ད་སློབ་དཔོན་གྱིས་དེ་ནས་བི་ནས་བཙུན་མོ་དེ་ཤིང་ནགས་གསེང་ལ་བསླེབས་ཡོང་དུས་ཕར་རྒྱལ་པོ་ལ་ཕུལ་གར་ངས་ཕར་ཁྲིད་འགྲོ་གོ་ཟེ་བཙུན་མོ་ལ་ལབ་སོང་བ་ད་དེ་དུས་ཚོད་བསླེབས་ཡོང་ཡིན་པ་རེད་དེ་བ་ཚ་ལ་དེ་སྦྱིན་པ་དེ་བཏང་འདུག་པ་ལུས་ཕྱེད་དེ་རྒྱལ་པོས་དེ་ནས་རྒྱལ་པོ་བཙུན་མོ་བྱམས་པ་དང་སྙིང་རྗེའི་སྟོབས་དང་ལྡན་པས་འདི་རེད་དོ། བྲམ་ཟེ་སློབ་དཔོན་གྱིས་སྔར་སྦྱིན་པའི་བཙུན་མོ་དེ་ཁྲིད་དེ་རྒྱལ་པོ་ལ་ཕུལ་ཞིང་བསྟོད་པ་དང་བསྔགས་པ་ཆེར་བརྗོད་ཅིང་བྲམ་ཟེ་སློབ་དཔོན་དེ་གིས་རྒྱལ་པོ་ལ། རྒྱལ་པོ་བཙུན་མོ་བྱམས་པ་དང། སྙིང་རྗེའི་སྟོབས་དང་ལྡན་པའི་སྙིང་སྟོབས་ཕུལ་དུ་གྱུར་པས་སྐྱེ་དགུ་རྣམས་བདེ་བས་ཚིམ་པར་མཛད་དེ། ས་སྟེང་ལྷ་མིའི་འཇིག་རྟེན་ཀུན་སྙན་པའི་གྲགས་པས་ཁྱབ་པར་གྱུར་ཏོ། ཨོ་ད་ཅེས་རབ་འདེགས་བཅོམ་ལྡན་འདས་ཀྱི་བྱང་ཆུབ་སྤྱོད་པའི་སྦྱིན་པའི་ཆོས་སྐོར་རོ། དེ་བྱས། སྟོན་པ་བྱི་ལིང་ག་ག་ལེ་ལྟར་འཁྲུངས་དུས། སྐུ་ལུས་ལ་ལྕགས་གཟེར་སྟོང་བཏབ་པ་ཟེར་ད་དེ་རེད་ཡང། ད་རང་གི་སྲས་དང་བཙུན་མོ་སྦྱིན་སོ་སོའི་ལུས་ཡང་སྦྱིན་པ་བཏང་སོང་ང་ཚོའི་བི་གའི་ཚིགས་བཅད་གཅིག་གི་དོན་དག་ལ་དེ་རེད། ད་འདི་དེ་ནི་རྒྱལ་པོ་བྱི་ལིང་གར་ལིའི་གཏམ་རྒྱུད་ནས་གཏམ་རྒྱུད་ནས་ཡང་བཅོམ་ལྡན་འདས་ཉིད་སྔོན་འདས་པའི་དུས་ན་དེ་ནས་འཛམ་བུའི་གླིང་འདིར་རྒྱལ་པོ་ཆེན་པོ་བྱི་ལིང་གར་ལི་ཞེས་བྱ་བར་འཁྲུངས་སྐུ་འཁྲུངས་ཏེ། རྒྱལ་པོ་དེ་ནི་སྙིང་རྗེ་དང་ལྡན་པས་འབངས་ཐམས་ཅད་བུ་གཅིག་པ་འདྲ་བར་དགོངས་སོ། དེའི་ཚེ་རྒྱལ་པོ་དེ་དམ་པའི་ཆོས་ལ་མོས་ཤིང་དགའ་བས་བློན་པོ་གཅིག་ཆོས་འཚོལ་བར་བསྒོས་པས། དེའི་ཚེ་བྲམ་ཟེ་ལེའུ་དུ་ཆོས་ཞེས་བྱ་བ་འོངས་ནས། རྒྱལ་པོ་ཁྱོད་ཀྱི་ལུས་ལ་ལྕགས་གཟེར་སྟོང་གིས་བཏབ་ན་ཆོས་སྦྱིན་ནོ་ཞེས་སྨྲས་ཟེར། ཨོ་ད་གཟུགས་པོ་ལ་ལྕགས་གཟེར་པའི་གཟེར་སྟོང་བརྒྱབ་ཐུབ་ཀྱི་ཡོད་ན་ཨ་ནི་ངས་ཆོས་སྦྱིན་དགོས་དེ་མེད་ན་ཡོང་གི་མ་རེད། ཞེས་སྨྲས་པས་རྒྱལ་པོས་དེ་ལྟར་བགྱིའོ་ཞེས་སྨྲས་ནས། འཛམ་བུའི་གླིང་ཀུན་དུ་གོ་བར་བྱས་སོ། དེའི་ཚེ་ཐམས་ཅད་འདུས་ནས་སྐུ་ལ་ལྕགས་གཟེར་སྟོང་གིས་མི་གདབ་པར་གསོལ་བ་བཏབ་ཀྱང་མ་གནང་སྟེ། བདག་ནི་ཡུན་རིང་པོ་ནས་འཁོར་བ་ན་ལུས་གྲངས་མེད་པ་ཆུད་གསན་ཏེ། བར་འགའ་ནི། མཚམས་མཚམས་ཟེར་ཡག་རེད་པ་ད་བར་འགའ་ནི་དེ་ནི་འདོད་ཆགས་དང་ཞེ་སྡང་དང་གཏི་མུག་གིས་ལུས་འདི་བསྲེགས་པས་རུས་པ་དཀར་པོ་སྤུངས་པ་ནི་རི་རབ་བས་ཀྱང་མཐོ། སོ་སོ་གི་བའི་ལུས་ཞིག་བས་དེ་ནི་རུས་པ་ཡང་སྤུངས་ཀྱི་ཡིན་ན་རིའི་རྒྱལ་པོ་རི་རབ་ལས་མཐོ་བ་ཞིག་ཆགས་ཏེ་ཡོད་རེད། མགོ་བཅད་པས་ཁྲག་ཟགས་པ་ནི་ཆུ་ཀླུང་ལྔ་བས་ཀྱང་དེ་ནི་ཆེ། ངུས་པའི་མཆི་མ་ནི་རྒྱ་མཚོ་བཞི་བས་ཀྱང་ལྷག་སྟེ། དེ་ལྟར་རྣམ་པ་སྣ་ཚོགས་ཀྱི་སྒོ་ནས་ལུས་སྲོག་ཆུད་གསན་ཀྱང། ལན་འགའ་ཡང་ཆོས་ཀྱི་ཕྱིར་ཨ་ནི་ལུས་སྲོག་གཏོང་བ་ཅིག་བྱུང་ཡོད་མ་རེད་ཆོས་ཀྱི་ཕྱིར་མ་ཡིན་ཏེ། ད་བདག་གིས་གཟེར་བུ་བཏབ་ལ་སངས་རྒྱས་བསྒྲུབ་བོ། ཕྱིས་མངོན་པར་སངས་རྒྱས་པ་དང་ཤེས་རབ་ཀྱི་རལ་གྲིས་ཁྱེད་རྣམས་ཀྱི་ཀུན་ནས་ཉོན་མོངས་པའི་ནད་བཅོམ་པར་བྱེད་ན་ཅིའི་ཕྱིར་བྱང་ཆུབ་ཀྱི་སེམས་ཀྱི་བར་ཆད་བྱེད་ཅེས་སྨྲས་ནས། བྲམ་ཟེ་ལ། སྔར་ཆོས་བསྟན་ནས་དེའི་འོག་ཏུ་ལྕགས་གཟེར་ཐོབ་ཅིག། གལ་ཏེ་ཚེའི་དུས་བྱས་ན་ཆོས་ཐོས་པར་མི་འགྱུར་རོ་ཞེས་སྨྲས། ད་རྒྱལ་པོས་བི་གའི་བྲམ་ཟེ་ལ་དེ་ནི་ཆོས་དང་པོ་གསུང་རོགས་གྱིས། ཆོས་མ་ཐོས་གོང་ལ་ངའི་ལུས་ལ་གཟེར་བརྒྱབ་བཞག་ན་ཨ་ནི་ང་ཤི་ནས་ཆོས་ཐོས་ཀྱི་མ་རེད་དེ་ཡིན་དུས་ཆོས་དང་པོ་གསུང་རོགས་གྱིས་ཨ་ནི་གཟེར་གཞུག་གུ་རྒྱག་གི་ཡིན། བྲམ་ཟེས་འདུ་བྱེད་ཐམས་ཅད་མི་རྟག་སྟེ་སྐྱེ་བ་ཐམས་ཅད་སྡུག་བསྔལ་བཅས་ཆོས་ཀུན་སྟོང་པ་བདག་པོ་མེད། བདག་གི་བ་ཡང་ཡོད་མ་ཡིན་ཟེར་ད་མི་རྟག་སྡུག་བསྔལ་སྟོང་བདག་མེད་འོ་དེ་གསུངས་པ་རེད། ཞེས་པའི་ཚིགས་སུ་བཅད་པ་འདི་སྨྲས་ནས་ལུས་ལ་ལྕགས་གཟེར་སྟོང་གིས་བཏབ་བོ། དེའི་ཚེ་འཁོར་རྣམས་མྱ་ངན་གྱིས་བརྒྱལ་ཞིང་ས་རྣམ་པ་དྲུག་ཏུ་གཡོས་པས་ལྷ་རྣམས་ཀྱིས་མཆོད་ཅིང་བརྒྱ་བྱིན་ལྷ་ཡི་དབང་པོས་རྒྱལ་པོ་ཆེན་པོ་ཤིན་ཏུ་བརྩོན་འགྲུས་བརྩམས་ཏེ་སྡུག་བསྔལ་ཇི་མི་སྙམ་པ་འདི་ཆོས་ཀྱི་ཕྱིར་རམ་འོན་ཏེ་བརྒྱ་བྱིན་ནམ་འཁོར་ལོས་སྒྱུར་བའི་རྒྱལ་པོའམ་བདུད་དམ་ཚངས་པའམ་དབང་ཕྱུག་ཆེན་པོ་གང་ཞིག་འདོད་པ་ཡིན། ད་བརྒྱ་བྱིན་གྱིས་དྲིས་ནས་ཁྱེད་རང་གིས་འདི་འདྲའི་བི་གའི་ཆོས་ཀྱི་ཆེད་དུ་བི་དཀའ་ལས་ཞེ་པོ་བརྒྱབ་ནས་སྐུ་གཟུགས་ལ་བི་གའི་གཟེར་སྟོང་རྒྱག་ཡ་དེ་ག་རེ་འདོད་ནས་བྱས་པ་ཡིན། ཚངས་པའི་གོ་འཕང་འདྲ་པོ་ལྷའི་དབང་པོ་བརྒྱ་བྱིན་གྱི་གོ་འཕང་འདྲ་པོ་དང། འོ་ད་ད་ག་རེ་འདོད་ནས་བྱས་པ་ཡིན་འཁོར་ལོས་སྒྱུར་བའི་རྒྱལ་པོ་ཐོབ་ཡ་གི་དོན་དག་ཡིན་པས་བྱས་པ་རེད་ད་དེ་འདྲའི་གི་བསོད་ནམས་བསགས་ཡ་དེ། རྒྱལ་པོས་སྨྲས་པ། བདག་གིས་བྱས་པ་འདི་ནི་ཁམས་གསུམ་གྱི་བདེ་བ་མྱོང་བར་འདོད་པ་མ་ཡིན། བསོད་ནམས་ཇི་སྙེད་ཡོད་པ་འདི་སངས་རྒྱས་འདོད་པའི་ཕྱིར་རོ། སངས་རྒྱས་ཡག་ཆེད་དུ་ཡིན། བརྒྱ་བྱིན་གྱིས་འགྱོད་པར་མ་གྱུར་ཏམ། རྒྱལ་པོས་འགྱོད་པར་མ་གྱུར་པའི་བདེན་ཚིག་སྔར་ལྟར་བརྗོད་པས་ལུས་སྔ་མ་ཁོ་ན་བཞིན་དུ་གྱུར་ཏོ། ད་ངས་བི་གའི་སྐུ་གཟུགས་ལ་བི་གའི་ལྕགས་གཟེར་སྟོང་རྒྱག་ཡས་དེ་ལ་འགྱོད་པ་སྤུ་ཙམ་མེད། སངས་རྒྱས་ཡག་གི་དོན་དུ་རེད་པ། དེ་ལ་འགྱོད་པ་མེད་ཟེར་ཡ་དེ་བདེན་པ་ཡིན་ན་བདེན་པའི་ཚིག་གིས་པའི་ལུས་དེ་སྔ་མ་བཞིན་དུ་གྱུར་ཅིག་ཟེར་བདེན་ཚིག་གསུངས་ཡོང་དུས་ཨ་ནི་ལུས་སྔ་མ་ནང་ལྟར་ཆགས་རེད། དེ་བདེན་པ་ཡིན་པའི་རྟགས་འདྲ་པོ་དེ་རེད་ད་སྔ་མ་ཁོ་ན་བཞིན་དུ་གྱུར་ནས་ལྷ་དང་མི་རྣམས་དགའ་མགུ་ཡི་རང་བར་གྱུར་ཏོ། ད་སྐུ་གཟུགས་ལ་ལྕགས་གཟེར་སྟོང་རྒྱག་ཡས་དེ་རེད་རྒྱལ་པོ་ཀ་ན་ཤ་བར་འཁྲུངས་ཚེ་མར་མེ་སྟོང་བཙུགས་པ་དང་གསུངས་འདུག་པ། འོ་དེ་དེ་ནས་རྒྱལ་པོ་ཀ་ན་ཤི་ནི་པ་ཏིའི་གཏམ་རྒྱུད་ནི། ཡང་བཅོམ་ལྡན་འདས་ཉིད་བསྐལ་པ་གྲངས་མེད་པའི་ཕ་རོལ་ན་འཛམ་བུའི་གླིང་འདིར་རྒྱལ་པོ་ཆེན་པོ་ཀ་ན་ཤི་ཤི་ནི་པ་ཏི་ཞེས་བྱ་བ་སྔ་མ་དང་ཚུལ་མཐུན་པ་ཞིག་ཏུ་སྐྱེ་བ་བཞེས་ཏེ། དེའི་ཚེ་རྒྱལ་པོ་དེ་འདི་སྙམ་དུ་སེམས་ཏེ་བདག་ཀྱང་འགྲོ་བ་མང་པོ་ཀུན་གྱི་གཙོ་བོར་གྱུར་ལ་སྐྱེ་བོ་མང་པོ་འདི་དག་ཀྱང་བདག་ལ་མོས་ཤིང་དགའ་བས་བདག་གིས་དམ་པའི་ཆོས་ཀྱི་ནོར་བུ་རིན་པོ་ཆེས་ཐམས་ཅད་ལ་ཕན་གདགས་སོ་སྙམ་དུ་བསམས་ནས། བློན་པོ་མཆོག་ལ་བཀའ་བསྒོས་ཏེ་སུ་ལ་དམ་པའི་ཆོས་མཆིས་པ་བདག་ལ་སྟོན་པར་གྱུར་ན་ཅི་དང་ཅི་འདོད་པ་ཡིད་བཞིན་དུ་སྦྱིན་ནོ་ཞེས་བསྒོ་བ་དང། དེའི་ཚེ་བྲམ་ཟེ་ལེའུ་དུ་ཅི་ཞེས་བྱ་བ་འོངས་ནས་ཡང། སྔ་མ་བཞིན་རྒྱལ་པོ་ཆེན་པོ་ཁྱོད་ཀྱི་ལུས་ལ་མར་མེ་སྟོང་བཙུགས་ནས་མཆོད་པ་བྱེད་ནུས་ན་ཆོས་བསྟན་པར་བྱའོ་ཞེས་སྨྲས་པས་རྒྱལ་པོ་དེ་ལྷག་པར་དགའ་མགུ་རངས་ནས། དེའི་ཚེ་ཕོ་ཉ་བ་ཞིག་བ་ལང་རྒྱང་གྲགས་བརྒྱད་སྟོང་དུ་ཕྱིན་པ་ཞིག་ལ། བསྐྱོན་ཏེ། བསྐྱོན་ཏེ། ད་ཕར་ཚུར་ལན་ཁྱེར་ཡག་ཆེད་དུ། དེ་ནས་འཛམ་བུའི་གླིང་ཐམས་ཅད་དུ། ད་སྟེ། ད་ནས་བཟུང་རེད། ད་སྟེ་དེ་ནས་ཞག་བདུན་ན། རྒྱལ་པོ་ཆོས་ཀྱི་ཕྱིར་ལུས་ཀྱི་ཆ་ཕུག་སྟེ། མར་མེ་སྟོང་འཛུགས་སོ་ཞེས་རྒྱལ་ཕྲན་དང་མི་ཐམས་ཅད་ལ་བསྒོའོ། དེ་དག་གིས་ཐོས་པ་དང་སོ་སོ་མྱ་ངན་གྱིས་གདུངས་ཏེ་ཐམས་ཅད་དེར་ལྷགས་ནས་ཕྱག་བྱས་ཏེ་བདག་ཅག་ཐམས་ཅད་ཁྱེད་ལ་བརྟེན་པ་ནི། ལོང་བ་མིག་བུ་དང་བུ་ཆུང་མ་ལ་བརྟེན་པ་དང་འདྲ་ན། ལོང་བ་བི་གའི་ལོང་ཁྲིད་དེ་མིག་བུ་རུ་བ་དང་མིག་ཡོད་མཁན་ལ་བརྟེན་པ། ཨ་ནི་བུ་བི་གའི་ཆུང་མ་ལ་བརྟེན་པ་དང་འདྲ་ན། དེ་ནས་ཨ་མ་ལ་བརྟེན་པ་དང་འདྲ་ན། དེ་ནས་རྒྱལ་པོ་མི་བཞུགས་པའི་སླད་སླད་རོལ་དུ་གང་ལ་སྐྱབས་སུ་མཆི། སྐུ་ལ་མར་མེ་སྟོང་བཙུགས་ན་གདོན་མི་ཟ་བར་སྲོག་དང་བྲལ་བར་འགྱུར་ན་ཅི་ཡི་སླད་དུ་བྲམ་ཟེ་གཅིག་ཙམ་གྱི་ཆེད་དུ་འཇིག་རྟེན་འདིའི་སེམས་ཅན་ཡོངས་སུ་གཏོང་བར་དགོངས། གཏོང་བར་དགོངས་ཞེས་བཙུན་མོ་དང་སྲས་དང་རྒྱལ་ཚབ་དང། དེ་ནས་སླས་དང། བཙུན་མོའི། ད་ཞབས་ཕྱི་འདྲ་བོ་དེ་ཚོ་ལ་སླས་ཟེར་གྱི་ཡོད་ས་རེད། དེ་ནས། དེ་ནས། གཡོག་མོ་ཟས་སྦྱོར་བ་དང། རྒྱལ་ཚབ་དང་སླས་དང། དེ་ནས་བློན་པོ་སྟོང་ཕྲག་བཅུ་སོགས་ཐམས་ཅད་ཀྱིས་ཐལ་མོ་སྦྱར་ནས། དེ་ནས་གསོལ་བ་བཏབ་ཀྱང། རྒྱལ་པོ་ཡི་དམ་བརྟན་པས་མ་བཟློག་སྟེ། ནམ་ང་མངོན་པར་རྫོགས་པར་སངས་རྒྱས་པ་ན་དེ་ནས་ཁྱོད་རྣམས་གདོན་མི་ཟ་བར་བསྒྲལ་ལོ་ཞེས་སྨྲས་ཏེ་རྒྱལ་པོའི་ལུས་ཕུག་ནས་མར་མེའི་སྙིང་པོ་སྣུམ་གྱིས་བསྐུས་པ་དང་འཁོར་རྣམས་བརྒྱལ་ཞིང་ས་ལ་འགྱེལ་བར་གྱུར་ཏོ། དེ་ནས་རྒྱལ་པོས་བྲམ་ཟེ་ལ་སྟོན་པ་ཆེན་པོ་ཐུགས་བརྩེ་བར་དགོངས་ཏེ། སྔར་བདག་ལ་ཆོས་བསྟན་ནས་དེའི་འོག་ཏུ་མར་མེ་ཚུགས་ཤིག། གལ་ཏེ་ཚེའི་དུས་བྱས་ན་ཆོས་ཐོས་པར་མི་འགྱུར་རོ་ཞེས་སྨྲས་པ་དང་བྲམ་ཟེས་རྟག་པ་ཐམས་ཅད་ཟད་པར་འགྱུར་མཐོ་བ་དེ་ཡང་མཐར་ལྟུང་ངོ། འདུ་བ་ཡོད་ན་འབྲལ་བ་འོང་སྐྱེ་བ་ཡོད་ན་འཆི་བར་འགྱུར་ཟེར་ད་འདུས་བྱས་ཀྱི་མཐའ་བརྒྱད་དེ་རེད་མཐའ་བཞི་དེ་རེད། འདུས་བྱས་ཀྱི་མཐའ་བཞི། འདི་ནི། ཞེས་ཚིགས་སུ་བཅད་པ་འདི་སྨྲས་མ་ཐག་ཏུ་རྒྱལ་པོ་དེ་མགུ་ཞིང་རངས་ཏེ་འགྱོད་པའི་སེམས་མེད་བཞིན་དུ་བདག་ཆོས་འཚོལ་བ་འདི་ཡང་སངས་རྒྱས་སུ་བསྒྲུབ་པའི་ཕྱིར་ཏེ། ཕྱིས་མངོན་པར་རྫོགས་པར་སངས་རྒྱས་པ་ན་ཡེ་ཤེས་ཀྱི་འོད་ཀྱིས་སེམས་ཅན་གཏི་མུག་གིས་ལྡོངས་པ་རྣམས་ཤིན་ཏུ་སྣང་བར་གྱུར་ཅིག་ཅེས་ཡི་དམ་བཅས་མ་ཐག་ཏུ་ས་ཡང་རབ་ཏུ་གཡོས་སོ། ལྟས་དེས་བསྐུལ་བས་གནས་གཙང་མའི་རིས་ཀྱི་ལྷ་རྣམས་འོངས་ནས་རྒྱལ་པོ་ལ་མཆོད་པར་བྱས་ཤིང་དེའི་ཚེ་བརྒྱ་བྱིན་ལྷའི་དབང་པོ་འོངས་ནས་རྣམ་པ་སྣ་ཚོགས་ཀྱིས་བསྟོད་ཅིང་བསྔགས་ཏེ་འདི་སྐད་ཅེས་སྨྲས་སོ། རྒྱལ་པོ་ཆེན་པོ་འདི་ལྟར་ཤིན་ཏུ་སྡུག་བསྔལ་གྱིས་གདུང་བ་འདི་ལ་སེམས་འགྱོད་པར་མ་གྱུར་ཏམ། རྒྱལ་པོས་སྨྲས་པ། འགྱོད་པ་མེད་དོ། བརྒྱ་བྱིན་གྱིས་རྒྱལ་པོ་ཆེན་པོ་འདི་ལྟར་ལུས་འདར་ཞིང་ཉམས་མི་བདེ་བཞིན་དུ་འགྱོད་པ་མེད་ཅེས་སྨྲ་བ་འདི་ཅི་ཡིད་ཆེས་པར་འགྱུར།

རྒྱལ་པོས་སྨྲས་པ་གལ་ཏེ་བདག་ཐོག་མ་ནས་ཐ་མའི་བར་དུ་འགྱོད་པའི་སེམས་མེད་པ་ཡིན་ན་ལུས་ཀྱི་རྨ་དེ་སྔ་མ་བཞིན་དུ་སོས་པར་གྱུར་ཅིག་ཅེས་སྨྲས་མ་ཐག་ཏུ་ལུས་སྔ་མ་ཁོ་ན་བཞིན་དུ་རྨ་མེད་པར་གྱུར་ཏོ། དེ་རེད་ད། སྐུ་ལུས་ལ་མར་མེ་སྟོང་བཙུགས་ཡ་དེ་ད་མེ་དོང་དུ་མཆོངས་པ་དང། ཡང་ཆོས་ཀྱི་ཆེད་དུ་བས་མེ་ཡི་དོང་ནང་ལ་མཆོངས་པར་སོང་ཡ་དེ། རྒྱལ་ཚབ་དམ་པ། དགའ་མིའི་གཏམ་རྒྱུད་ནི། ཡང་སྔོན་འདས་པའི་དུས་བསྐལ་པ་ཚད་མེད་གྲངས་མེད་པའི་ཕ་རོལ་ན་འཛམ་བུའི་གླིང་འདི་རྒྱལ་པོ་ཟས་གཙང་མ་ཉིད་རྒྱལ་པོ་ཚངས་པ་ལྷ་ཞེས་བྱ་བར་གྱུར་ལ། བཅོམ་ལྡན་འདས་ཉིད་དེ་དེའི་སྲས་རྒྱལ་ཚབ། དཱ་མ་གཱ་མ། ཞེས་བྱ་བར་འཁྲུངས་ཏེ། རྒྱལ་པོ་དེས་དམ་པའི་ཆོས་ལ་མོས་ཤིང་དགའ་བས་ཕྱོགས་ཀུན་ཏུ་བཙལ་ཡང་མ་རྙེད་ནས་མྱ་ངན་གྱིས་གདུངས་ཏེ་ཡིད་མུག་པར་གྱུར་པ་ལས།

དེའི་ནང་དུ་མཆོངས་ཏེ་མཆོད་པ་བྱེད་ནུས་ན་དམ་པའི་ཆོས་བསྟན་ཏོ་ཞེས་སྨྲས་པ་དང། རྒྱལ་པོས་སློབ་དཔོན་གྱི་ལུང་བཞིན་དུ་མེ་དོང་ཆེན་པོ་བྱས་སོ། དེའི་ཚེ་རྒྱལ་པོ་དང་བཙུན་མོ་དང་བློན་པོ་དང་ཕོ་བྲང་གི་སླས་སོགས་ཀྱིས་དེ་ནས་རྒྱལ་པོ་དང་བྲམ་ཟེ་ལ་དེ་ལྟར་མ་མཛད་པར་ཡང་ཡང་གསོལ་བ་བཏབ་ཀྱང་མ་གནང་ནས་རྒྱལ་པོས་ཕོ་ཉ་བཏང་སྟེ་འཛམ་བུའི་གླིང་ཀུན་ཏུ་གོ་བར་བྱས་ཏེ་ཐམས་ཅད་བསྡུས་ནས་རྒྱལ་པོ་ལ་དེ་ལྟར་མི་མཛད་པར་གསོལ་བ་བཏབ་ཀྱང་མ་འདོར་ཏེ། རྒྱལ་པོས་ང་ནི་ཡུན་རིང་པོ་ནས་འཁོར་བ་འཁོར་བ་ན་ལུས་གྲངས་མེད་པ་ཞིག་འཕོས་པར་གྱུར་ཏེ་མིའི་ནང་དུ་སྐྱེས་པ་ན་འདོད་པས་ཆོག་མི་ཤེས་པས་གཅིག་ལ་གཅིག་འཚེ་ཞིང་གནོད་པར་གྱུར་ཏོ། མཐོ་རིས་ཀྱི་ལྷར་སྐྱེས་ནའང་ལྷ་ཡི་ཚེ་ཟད་པ་ན་འདོད་པ་དང་བྲལ་བའི་སྡུག་བསྔལ་མྱོང་ངོ། སེམས་ཅན་དམྱལ་བར་སྐྱེས་པ་ན་མེར་འཚིག་པ་དང་ཟངས་སུ་བསྐོལ་བ་དང། རལ་གྲི་དང་མཚོན་ཆས་དམྱལ་ཞིང་གཏུབ་པ་དང། གདུག་པའི་ཆུ་ལ་འབོགས་པ་དང་རལ་གྲིའི་སོ་ལ་འཛེགས་ཤིང། ཉིན་གཅིག་ལའང་ཚེ་འཕོས་པ་གྲངས་མེད་པ་ཞིག་མྱོང་སྟེ། ན་བ་དང་འཆི་བའི་སྡུག་བསྔལ་རུས་པ་ལ་ཐུག་པ་བརྗོད་ཀྱིས་མི་ལངས་པ་ཞིག་མྱོང་ངོ། ཡི་དྭགས་སུ་སྐྱེས་པའང་ལུས་ཀྱིས་མི་བཟོད་པའི་སྡུག་བསྔལ་རྣམ་པ་སྣ་ཚོགས་མྱོང་ངོ། དུད་འགྲོའི་སྐྱེ་གནས་སུ་ནི་ལུས་ཉིད། ཆུད་གཟན་དུ་གྱུར་ཏེ་ཁལ་ལྕི་བ་བཀལ་ནས་རྩྭ་ལས་མི་ཟ་བས་སྡུག་བསྔལ་བཟོད་པར་དཀའ་བ་མྱོང་བས་ལུས་དང་སྲོག། ཆུད་གཟན་ཀྱང་དམ་པའི་ཆོས་ཀྱི་ཕྱིར་དགེ་བའི་སེམས་ཅུང་ཟད་ཙམ་ཡང་སྐྱེས་མ་མྱོང་བས་ད་ནི་ལུས་བཙོག་པ་དམན་པ་འདི་ཆོས་ཀྱི་ཕྱིར་མཆོད་པར་བྱེད་ཀྱི་བདག་གི་བླ་ན་མེད་པའི་བྱང་ཆུབ་ཏུ་སེམས་བསྐྱེད་པའི་བར་དུ་གཅོད་པའི་ལས་མ་བྱེད་ཅིག། བདག་ནི་སངས་རྒྱས་སུ་འགྲུབ་པའི་ཕྱིར་ལུས་འདི་ཡོངས་སུ་གཏོང་སྟེ། ནམ་མངོན་པར་སངས་རྒྱས་ནས་ཁྱེད་རྣམས་ལ་ཆོས་ཀྱི་སྐུ་སྦྱིན་པར་བྱའོ་ཞེས་སྨྲས་ཏེ། རྒྱལ་པོ་དེ་མེ་དོང་གི་ཁར་འགྲེང་ནས་ས་ད་མེ་ཡོད་ས་དེ་གི་ཁ་དེ་ལ་འགྲེང། ཨ་ནི་བྲམ་ཟེ་ལ་སྔོན་དུ་ཆོས་སྟོན་པར་གསོལ་བས་བྲམ་ཟེ་དེས་བྱམས་པའི་སེམས་ནི་གོམས་པར་གྱུར། ཞེ་སྡང་ཁྲོ་བའི་འདུ་ཤེས་སྤོང། སྙིང་རྗེ་ཆེན་པོས་སེམས་ཅན་སྐྱོབ། ཀུན་ལ་སྙིང་བརྩེ་མཆི་མ་ཟག། དགའ་བ་ཆེན་པོ་གོམས་པར་བྱ།

འདི་སྐད་ཅེས་སྨྲས་སོ། འཛམ་བུའི་གླིང་གི་འགྲོ་བ་ཐམས་ཅད་ནི་རྒྱལ་པོ་ཁྱོད་ཀྱི་བཀའ་དྲིན་གྱིས་མི་བདེ་བའི་བག་མེད་ན། ད་མེ་དོང་དུ་མཆོངས་ན་འབངས་ཐམས་ཅད་ཀྱི་ཕ་མ་ཚེ་འཕོས་པ་དང་འདྲ་བས་ཅིའི་ཕྱིར་འགྲོ་བ་ཐམས་ཅད་ཡོངས་སུ་བཏང་སྟེ་མེ་དོང་དུ་མཆོང་ཞེས་སྨྲས་པས། རྒྱལ་པོ་དེས་སླས་རྒྱལ་པོ་དང། འཁོར་མང་པོ་ལ་བལྟས་ཏེ་ཁྱོད་ཀྱིས་བདག་བླ་ན་མེད་པའི་བྱང་ཆུབ་ཏུ་སེམས་བསྐྱེད་པའི་བར་དུ་གཅོད་པའི་ལས་མ་བྱེད་ཅིག་ཅེས་སྨྲས་པ་དང། རྒྱལ་པོའི་ལག་པ་ལ་ཟིན་པ་ཡིན་ཙང་མེ་དོང་ནང་མཆོང་མ་བཅུག་ནས། ཨ་ནི་རྒྱལ་བུས་འོ་དེ་གསུངས་རེད། ངས་བླ་ན་མེད་པའི་བྱང་ཆུབ་ཏུ་སེམས་བསྐྱེད་ཡག་གི་དེ་ནི་བར་ཆད་མ་བྱེད་ཟེར་ག་རེ་བྱས་ནས་བར་ཆད་བྱེད་ཀྱི་ཡོད་ཟེར། ཐམས་ཅད་ཅང་མི་སྨྲ་བ་དང་མེ་དོང་དུ་མཆོངས་སོ། དེའི་ཚེ་གནམ་ས་རབ་ཏུ་གཡོས་སོ། བར་སྣང་གི་ལྷ་ཐམས་ཅད་ཀྱང་ངུས་ནས་མཆི་མ་ཆར་བཞིན་དུ་བབས་སོ། མེ་དོང་དེ་ཡང་མེ་ཏོག་གི་རྫིང་བུར་གྱུར་ཏོ། རྒྱལ་བུ་དེ་ཡང་པད་མའི་སྟེང་དུ་འདུག་པར་གྱུར་ནས་ལྷ་རྣམས་ཀྱིས་མེ་ཏོག་གི་ཆར་པུས་མོ་ནུབ་པ་ཙམ་དུ་ཕབ་པར་གྱུར་ཏོ། འོ་དེ་རེད་ད་དུ་སེམས་བསྐྱེད་ནས། ད་རྒྱལ་པོ་ཁ་དོག་དམ་པས་དེ་ནི་བཙུན་མོ་དང། བཙུན་མོ་སྲས་དང་བཅས་པ་གནོད་སྦྱིན་ལ་སྦྱིན་པ་དང་དྲང་སྲོང་གི་སྟོན་པ་ཨུཏྤ་ལའི་པགས་པས་ཤོག་བུ་དང་རྩིབ་མས་སྨྱུ་གུ་བྱས་ཏེ་ཆོས་ཉན་པ་སོགས་དང། དྲང་སྲོང་གི་སྟོན་པ་ཨུཏྤ་ལའི་གཏམ་རྒྱུད་ནི་ཡང་བསྐལ་པ་གྲངས་མེད་ཚད་མེད་པ་འདས་པའི་ཕ་རོལ་ན་ཡུལ་བཱ་རཱ་ཎ་སཱི་ན་དྲང་སྲོང་ལྔ་བརྒྱ་ཙམ་ཞིག་གནས་ཏེ་བདག་ཅག་གི་སྟོན་པ་ནི་དྲང་སྲོང། དེ་དག་གི་སྟོན་པ་ཨུཏྤ་ལ་ཞེས་བྱ་བར་འཁྲུངས་ཏེ། བདག་ཅག་སྟོན་པའི་རོ་དང་སྐུ་སྐྱེ་སྔ་མ་ཡིན་པ་རེད། དེ་དམ་པའི་ཆོས་ཡོད་པ་དེས་བདག་ལ་སྨྲ་ན། དམ་པའི་ཆོས་ཡོད་པ་དེས་བདག་ལ་སྨྲ་ན། ཅི་དང་ཅི་འདོད་པ་སྦྱིན་ཅིང་དེའི་གཡོག་བྱའོ་ཞེས་བསྒྲགས་པ་དང། བྲམ་ཟེ་ཞིག་དེར་འོངས་ནས་གལ་ཏེ་ཁྱོད་ཀྱི་པགས་པ་བཤུས་ཏེ། ཤོག་ཤོག་ཏུ་བྱས་ལ་པགས་པ་དེ་པའི་ཤོག་བུ། རུས་པ་ནི་སྨྱུ་གུར་བྱས། ཁྲག་ནི་སྣག་ཚར་བྱས་ཏེ། ངས་བསྟན་པའི་ཆོས་ཡི་གེར་འབྲི་ནུས་ན་ཁྱོད་ལ་ཆོས་བསྟན་ཏོ་ཞེས་སྨྲས་པས་དྲང་སྲོང་དེ་རབ་ཏུ་དགའ་མགུ་རངས་ཏེ། འོ་ད་དེ་བཞིན་གཤེགས་པའི་བསྟན་པ་ལ་བཀུར་སྟིར་བྱ་བའི་ཕྱིར་པགས་པ་བཤུས་ནས་ཤོག་ཤོག་ཏུ་བྱས། རུས་པ་སྨྱུ་གུར་བྱས། ཁྲག་ལ་སྣག་ཚར་བྱས་ནས་དུས་ལ་བབ་ཀྱིས་མྱུར་དུ་གསུངས་ཤིག་ཅེས་སྨྲས་པ་དང། དེ་ཚོ་གང་ག་གྲ་སྒྲིག་བྱས་ནས། ད་ཆོས་གསུང་རོགས་གྱིས། བྲམ་ཟེས་ལུས་ཀྱི་སྤྱོད་པ་རབ་བསྡམས་ཤིང་སྲོག་གཅོད་རྐུ་དང་གཡེམ་མི་བྱ་ཕྲ་མ་རྫུན་དང་ཚིག་རྩུབ་དང་འཁྱལ་བ་སྨྲ་བར་མི་བྱའོ། ཟེར་མི་དགེ་བཅུ་དུ་གསུང་གི་ཡོད་ས་རེད། འདོད་པ་རྣམས་ལ་མི་ཆགས་ཤིང་ཞེ་སྡང་སེམས་ཀྱང་མེད་པར་བྱོས། ངན་པར་ལྟ་བ་ཀུན་སྤངས་ན་བྱང་ཆུབ་སེམས་དཔའི་སྤྱོད་པའོ་ཞེས་ཚིགས་སུ་བཅད་པ་འདི་དག་སྨྲས་མ་ཐག་ཏུ་ཡི་གེ་བྲིས་ནས་འཛམ་བུ་གླིང་ཀུན་ཏུ་བསྒྲགས་ཏེ་མི་མང་པོ་ཐམས་ཅད་ཀྱིས་དེ་ལ་སློབ་ཅིང་བསྟན་པ་བཞིན་དུ་ནན་ཏན་བྱེད་དུ་བཅུག་གོ། ད་རྣམ་ཐར་དེ་རེད། ཇོ་བོ་ཆེན་པོའང་ལམ་རིམ་འདི་གསན་པའི་ཕྱིར། རེ་བ་དང། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡང་འདི་ནི་ལམ་གྱི་བྱང་ཆུབ་ལམ་གྱི་རིམ་པ་འདི་གསན་ཡ་གི་དོན་དག་ལ་ཨ་ནི་རླུང་དང་ཆུ་སྲིན་སོགས་ཀྱི་འཇིགས་པ་ཁྱད་དུ་བསད་ནས། རྒྱ་མཚོར་ཟླ་བ་བཅུ་གསུམ་གྱི་བར་དཀའ་བ་སྤྱད་དེ་འོ་ད་གསེར་གླིང་གི་ཡུལ། སི་རི་ལང་ཀ་དུ་ཕེབས་ཏེ་དེ་ནས་བླ་མ་གསེར་གླིང་པ་དང་མཇལ་ནས་ལམ་རིམ་འདི་གསན། དེ་རེད། སྐུ་ལས་ཞི་དྲག་བྱོན་ནས། མར་པ་དང་མི་ལ་སོགས་ཀྱིས་ཀྱང་ཆོས་བཙལ་བའི་ཕྱིར་དཀའ་བ་མང་པོ་སྤྱད། རྒྱ་གར་དུ་ཡང་དེ་ནི་དེང་སང་ལྟར་བདེ་མོར་འགྲོ་ས་མེད། རེད་པ་ད་རྒྱ་གར་ལ་བོད་འགྲོ་བ་དེ་དུས་མར་པ་དང་དེ་ཚོ་ཕེབས་པའི་སྐབས་ན་དེང་སང་ནང་ད་རེད་པ་ད། ཨ་ནི་ལམ་ཀ་བདེ་པོ་ཡོད་མ་རེད་པ་ད་མོ་ཊ་ལམ་ཀ་ད་ཕར་བཞག་ནས་བི་ཀའི། རེད་པ་དང་རྐང་ལམ་བདེ་པོ་ཡོད་མ་རེད་གཅན་གཟན་དང་དེ་འདྲས་གང་བསྡད་ཡག་བ་དེ་རེད། དེ་ནས་དཀའ་བ་མང་པོ་སྤྱད་རྒྱ་གར་དུ་ཡང་དེང་སང་ལྟར་བདེ་མོ་བདེ་མོར་འགྲོ་ས་མེད་ཀྱང་སྔོན་གྱི་ལོ་ཙཱ་བ་རྣམས་ཀྱིས་དེ་ནས་སྲོག་དང་བསྡོས་ནས་ཆོས་བཙལ་བར་བྱོན་ནས། ལོ་ཙཱ་བ་རྣམས་ཀྱིས་དེ་ནས་སྲོག་དང་བསྡོས་ནས་ཆོས་བཙལ་བར་བྱོན་ནས་བླ་མ་རྣམས་ལ་ཆོས་ཀྱི་ཡོན་དུ་གསེར་གྱི་མཎྜལ་ཁོ་ན་ཕུལ་ཏེ་ཆོས་ཞུས། རྗེས་སུ་ལམ་གྱི་དཀའ་སྤྱད་དྲན་པ་ན

ཇོ་བོ་རྗེས་ཁྱོད་ཚོས་དཀའ་བ་མ་བྱས་པར་ཆོས་ཟབ་ཟབ་མོ་ཐོས་པ་བསོད་ནམས་རེ་ཆེའོ་འདུག་གསུང་གི་ཡོད་ས་རེད་ཇོ་བོ་རྗེས་བོད་ལ་ཕེབས་པའི་བོད་མི་ཚོ་ལ་ཆོས་གསུངས་པའི་སྒང་ལ་དེ་ནས་ཁྱེད་རང་ཚོ་བི་གའི་དཀའ་ལས་ཁྱོན་ནས་རྒྱག་མི་དགོས་པར་ཨ་ནི་ཆོས་འདི་འདྲའི་ཉན་རྒྱུ་བྱུང་བ་དེ་ཁྱེད་རང་ཚོ་བསོད་ནམས་ཆེན་པོ་རེད་གསུངས་པ་རེད། རེད་པ་ད། ཁོ་རང་ཚོ་བསོད་ནམས་ཆེན་པོ་གསུངས་ཨ་ནི་དོན་དག་ཇོ་བོ་རྗེའི་བཀའ་དྲིན་ཆེན་པོ་རེད་བ་ད། དེ་གི་བྱུང་བ་རེད་པ་ད་ཇོ་བོ་རྗེས་ཁྱོད་ཚོས་དཀའ་བ་མ་སྤྱད་པར་ཆོས་ཟབ་མོ་ཐོས་པ་བསོད་ནམས་རེ་ཆེ། ལེགས་པར་ནན་ཏན་དུ་བྱས་ཤིག་ད་ཡག་པོ་བྱས་ནས་ཉན་གསུངས་པ་རེད་ཅེས་གསུངས་སོ་གཞན་ཡང་དཔེར་ན་མི་ཞིག་གིས་སྨན་དང་ཟས་དང་དུག་གསུམ་ག་ཟོས་ནས་འཆི་བར་ཉེ་བ་ལ་ཨ་ནི་ཨེམ་ཆི་སྨན་སྨན་པ་ཞིག་ཡོང་ནས་སྨན་པ་ཞིག་གིས་དུག་ཟོས་པ་དེ་ཕར་སྐྱུགས་སུ་བཅུག། ཟས་ཟོས་པ་དེ་སྨན་ང་ཚོའི་གཟུགས་པོ་གི་བཅུད་ལ་ཕན་ཡག་གི་ཨ་ནི་སྨན་དུ་ཚུར་བསྒྱུར། སྨན་སྤྲད་བྱས་ཏེ་འཆི་མེད་ཚེ་ཡི་བདུད་རྩི་རུ་བསྒྱུར་ན། སྨན་པ་དེ་བཀའ་དྲིན་ཆེན་པོ་རེད་པ་ད་མི་དེར་དྲིན་ཤིན་ཏུ་ཆེ་བ་བཞིན། རང་ཅག་གིས་ངན་སོང་དུ་འགྲོ་བའི་ལས་མི་དགེ་བ་དུག་ཟོས་པ་འདྲ་བ་མང་པོ་བྱས་པ་རྣམས་བླ་མས་བཤགས་སུ་བཅུག། ཚེ་འདིའི་ཚེ་རིང་ནད་མེད་བསྙེན་བཀུར་སྙན་གྲགས་ཀྱི་ཆེད་དུ་དགེ་བ་གསོག་པ་རྣམས་ཀུན་སློང་བཟང་པོ་དང་བསྔོ་སྨོན་རྣམ་དག་གིས་ཁ་བསྒྱུར་དུ་བཅུག་སྟེ་ཕྱི་མ་ལ་ཕན་པའི་ཆོས་སུ་ཕར་བསྒྱུར། ཕྱི་མ་མངོན་མཐོ་དང་ཐར་པ་ཐོབ་པའི་ཕྱིར་བསགས་པ་བསགས་པའི་དགེ་བ་ཡང་རོ་རྣམས་བླ་མེད་རྫོགས་བྱང་དུ་བསྒྱུར་དུ་བཅུག་པས་ན། དེ་ལས་དྲིན་ཆེ་བ་སུ་ཞིག་ཡོད་བདུད་རྩི་སྙིང་པོར། ཚིགས་བཅད་གཅིག་བསྟན་ཡི་གེའི་གྲངས་སྙེད་ཀྱི་བསྐལ་པར་མཆོད་ཀྱང་བཀའ་དྲིན། མི་འཁོར་བར། ཨོ་ད་ཚིགས་བཅད་གཅིག་གི་ཆོས་ཚིགས་བཅད་གཅིག་གི་བི་གའི་ཆོས་མར་གསུངས་ཡག་དེ་གའི་བཀའ་དྲིན་ལ། ཨ་ནི་བི་གའི་ཚིགས་བཅད་གཅིག་གི་ཡིག་འབྲུ་ག་ཚོད་ཡོད་ན་དེ་གའི་གྲངས་དང་མཉམ་པའི་བསྐལ་པ་ལ་བི་གའི་བཀའ་དྲིན་གྱི་གསབ་དགོས་ཡིན་ན་གསབ་ཐུབ་ཡ་མེད་པ་འདྲ་པོ་ཞིག་རེད། བསྐལ་པར་མཆོད་ཀྱང་བཀའ་དྲིན་མི་འཁོར་བར་གསུངས་ན་ཡོངས་རྫོགས་ལམ་བཟང་ཉེར་བསྟན་པའི་བཀའ་དྲིན་འདི་ནི་གང་གིས་གཞལ་བར་ནུས། ཞེས་དང། ཇི་ལྟར་མི་ཞིག་བཙོན་རའི་སྡུག་བསྔལ་ཚེ་གང་གིས་བཙོན་ཁང་དེ་ལས་བསླུས་ནས་ནི། དེ་ནས་ལོངས་སྤྱོད་ཕུན་ཚོགས་གནས་ལ་སྦྱར་ཅེ་ན་དེ་ཡང་བཀའ་དྲིན་ཆེ་བར་བརྩི་དགོས་མོད། དཔེར་ན་འཇིག་རྟེན་ན་བི་མི་གཅིག་བི་བཙོན་ཁང་ནང་ལ་བཅུག་རེད་པ་ད་ཚེ་བཙོན་གྱི་བཟོ་འདྲ་པོ་གཅིག་ནང་ལ་ཕར་བཅུག་བཅུག་དེ་ཡོད་ན་དཀའ་ངལ་ཞེ་པོ་ཅིག་འཕྲད་ཡོད་ན་ད་གཞན་དག་ཅིག་གིས་ངོ་ཤེས་པ་འདྲ་པོ་ཅིག་རེད་པ་ད་སོ་སོ་ལ་བཙོན་ཁང་ནང་ལ་མར་བཏོན་རོགས་བྱས་མར་བཏོན། རེད་པ་ད་ཨ་ནི་ཁོ་རང་ལ་བི་ཀའི་ལོངས་སྤྱོད་ཕུན་སུམ་ཚོགས་པ་བི་ཀའི་མི་ཚེ་འཁྱོལ་ཡག་གི་དེ་དེར་ལོངས་སྤྱོད་ཕར་སྦྱིན། རེད་པ་ད་མི་ཚེ་འགྲོ་སྟངས་འདྲ་པོ་བཟོས་དེ་འདྲ་བྱས་པ་ཡིན་ན་མི་དེ་བཀའ་དྲིན་ཆེན་པོ་ཡིན་ཟེར་བརྩི་དགོས་རེད་པ་ད། སྤྱིར་བཏང་ཅིག་རེད་པ་ད་བརྩི་དགོས་མོད། དེས་ན་བླ་མ་རྣམས་ཀྱིས་བདག་ཅག་ལ།

རེད་པ་ད། རེ་ཤིག་ཅིག་ལ་དེ་ནི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་དེ་ཡིན་ཙང་ལྷ་དང་མི་ཡི་བི་གའི་རེད་པ་ད། མངོན་མཐོ་བའི་དོན་དུ་གཉེར་ཡག་གི། དེའི་འདོད་པ་དང་མཐུན་པའི་འདྲ་པོ་ཅིག་ཕར་ད་དགེ་བ་བསགས། སྐྱེ་བ་ཕྱི་མ་པའི་མངོན་མཐོ་ཐོབ་ཡ། ད་དད་མདོར་དེད་ཀྱི་བི་གའི་རེད་པ་ད། བློ་ཁ་འདྲ་པོ་ཁེངས་མ་བཅུག་པ་བྱས་ནས། དེ་ནས། འཁོར་འདས་ཀུན་ལ་བི་གའི། ད་འཁོར་བ་ལ་བི་གའི་ཞེན་པ་ལོག་ཏུ་བཅུག་ནས་བི་གའི་འཁོར་བ་ལས་ཡར་ཐར་ཡ་བྱས་ཡ་ག་ལེ་ག་ལེ་ག་ལེ་ཡ་ཐབས་མཁས་པོ་བྱས་ནས་ཡ་སྤུ་གུ་ཆུང་ཆུང་བི་གའི་ལ་ཆེན་པོ་ལ་ཡ་འགྲོ་དགོས་ཀྱི་ཡོད་ན་ཨ་ནས་ཕ་མས་མགོ་སྐོར་བཏང་ནས་ཡ་ཚེ་ཡ་ཚེ་དེ་ཡ་ཚེ་ཡ་འགྲོ་ཡ་གི་སྤང་བྱེད་ཀྱི་ཡོད་ཟེར་ཁ་བྱས་ཨ་ནས་ཡར་ཁྲིད་འགྲོ་ཨོ་ཡིན་གྱི་རེད་བསམ་ཅི་རེད་རེད་སྤྲད་ཁ་བྱས་ཨ་ནས་པང་དེ་ལས་དེ་ལས་སོང་ན་ཡ་ད་ལྟས་ཚེ་ཡ་ཆེ་འདི་ཡ་གི་ཅིག་ཡོད་རེད་ད་ལས་འགྲོ་ཡོད་རེད་ཟེར་ཡ་ཡར་ཁྲིད་འགྲོ་དེ་ནང་བདག་གི་བླ་མས་སོ་སོའི་བི་གའི་སྐྱེས་བུ་ཆུང་ངུ་ཁ། རྟོགས་པ་རྟོགས་པ་སྐྱེ་བཅུག་དེ་ནས་ཡང་སྐྱེས་བུ་འབྲིང་གི་རྟོགས་པ་སྐྱེ་བཅུག་དེ་ནས་ཡང་སྐྱེས་བུ་ཆེན་པོའི་རྟོགས་པ་སྐྱེ་བཅུག་ནས་སངས་རྒྱས་ཀྱི་ས་ལ་ཡར་ཁྲིད་ཐབས་མཁས་པོ་བྱས་ནས་ཁྲིད་གནང་གི་ཡོད་རེད། ཨོ་དེ་བཀའ་དྲིན་ཆེན་པོ་ཞེ་དྲག་རེད། སྐུ་གསུམ་གོ་འཕང་དམ་པར་ཐབས་ཚུལ་བླ་ན་མེད་པ་ལེགས་བསྟན་ནས་སྐུ་གསུམ་གོ་འཕང་དམ་པར་ཁྲིད་མཛད་པའི་བཀའ་དྲིན་འདི་ནི་ཅི་ཡི་ཕྱིར་མི་ཆེ་ཞེས་གསུངས་པ་ལྟར་རོ། འོ་ད་དེ་ནས།

བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་ན་ལམ་ལ་ས་ཆོད་ཤིན་ཏུ་ཆེ་བ། དེ་ནི་ཤིན་ཏུ་ཆེ་བའང་བླ་མས་བྱིན་གྱིས་བརླབས་པའི་གནད་ཀྱིས་སོ། ཏེ་ལོ་པས་ནཱ་རོའི་ཞལ་རས་ལ་མཎྜལ་གྱི་འཇིམ་པ་བརྒྱབ་པས་དེ་མ་ཐག་ཏིང་ངེ་འཛིན་ལ་ཞག་བདུན་འབྱམས་པ་དང། འོ་དེ་རེད་རང་རེས་སྔར་ཆོས་མི་དྲན་པར་ད་ལྟ་དྲན་པ་སོགས་ཀྱང་བླ་མས་ཤེས་རྒྱུད་བྱིན་གྱིས་བརླབས་པ་རེད། འདི་ལོ་ཟླ་བ་བཞི་པའི་ཚེས།

སྐྱབས་རྗེ་བདེ་ཆེན་སྙིང་པོའི་བི་གའི། རྩ་བའི་བླ་མ། སྐྱབས་མགོན་བི་དྭགས་པོ་བླ་མ་རིན་པོ་ཆེ་ཨ་ནི་བདག་ལ་བྱིན་གྱིས་བརླབས་པའི་དེ་ནས་མཚན་མ་བཟང་པོ་ཞིག་བྱུང་བས། དེའི།